ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚ་བ་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ལ་རྒྱ་ནག་གིས་གནོན་ཤུགས་སྤྲོད་པའི་རྐྱེན་གྱིས་གོ་ལའི་མཛངས་མའི་འགྲན་བསྡུར་ནས་ཕྱིར་འཐེན་གནང་བ་སོགས་ཀྱི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་དེ་དང་ཕྱོགས་མཚུངས་རྒྱ་ནག་གཞུང་གི་གནོན་ཤུགས་ཀྱི་འོག་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་མིའི་ཚབ་མཚོན་གྱི་ཐོག་ནས་གོ་ལའི་མཛངས་མའི་འགྲན་བསྡུར་ནས་ཕྱིར་འཐེན་བྱེད་དགོས་བྱུང་བར་བོད་མི་ཚོས་བློ་ཕམ་དང་རྒྱ་ནག་གི་བྱེད་ལས་ལ་སྐྱོན་བརྗོད་བྱས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས་ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གིས་ལ་དྭགས་ས་གནས་སུ་རྒན་རྒོན་དབྱེ་མེད་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་ཁྲིད་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཆེད་བསྒྲིགས་ཀྱི་ལེ་ཚན་ནང་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་ནང་རྒན་འོས་བསྡུ་ཆེན་མོ་གཉེར་གྱི་ཡོད་པ་དང་འོས་བསྡུ་དེ་བཞིན་ཐའེ་ཝན་ནང་ལོ་རྒྱུས་རང་བཞིན་གྱི་དུས་ཚིགས་ཤིག་ཡིན་པ་དང་འོས་བསྡུའི་གྲུབ་འབྲས་ཀྱི་གལ་འགངས་སྐོར་འབྲེལ་ཡོད་མི་སྣར་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་གསན་རྒྱུ།
མཇུག་ཏུ་དྲི་བ་དྲིས་ལན་གྱི་ལེ་ཚན་ནང་ཉེ་ཆར་བསྐོང་ཚོགས་གནང་བའི་བོད་མིའི་བརྡ་འཕྲིན་ཆེད་ལས་པའི་ཚོགས་འདུའི་སྐོར་ལ། ཚོགས་འདུ་ཚོགས་ཡུལ་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་སློབ་སྤྱི་བསྟན་འཛིན་པ་སངས་ལགས་སུ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། གོ་ལའི་མཛངས་མའི་འགྲན་བསྡུར་ནང་ཞུགས་མཁན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བཅའ་བཞུགས་གནང་མཁན་བཙན་བྱོལ་ནང་གི་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ནས་བོད་རྒྱལ་ལོ་ཞེས་འབོད་པའི་རྐྱེན་གྱིས་རྒྱ་ནག་གིས་གནོན་ཤུགས་སྤྲད་དེ་མུ་མཐུད་ནས་མཉམ་ཞུགས་བྱེད་བཅུག་མེད་པའི་གནས་ཚུལ་འདུག། དེ་ཡང་བཙན་བྱོལ་ནང་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་འགྲན་བསྡུར་ནང་ནས་རྒྱལ་ཁ་ཐོབ་མཁན་བསྟན་འཛིན་དཔལ་སྒྲོན་ལགས་ཉེ་ཆར་ཨེ་ཤི་ཡའི་ཡུལ་གྲུ་ཀམ་བྷོ་ཌི་ཡ་ནང་བསྐོང་ཚོགས་གནང་བའི་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་བའི་སྐབས་ཐོག་མའི་སྔོན་འགྲོའི་ངོ་སྤྲོད་ཀྱི་ལས་རིམ་ཞིག་གི་སྐབས་ཁོ་མོས་བོད་ཆས་གྱོན་པ་དང་དེའི་སྟེང Miss Tibet ཞེས་གསལ་པོ་བཀོད་ཡོད་པ་དང་ཆབས་ཅིག་ང་མཐོ་སྒང་བོད་ཀྱི་སྐུ་ཚབ་མཚོན་པའི་བོད་པའི་བུད་མེད་མཛངས་མ་བསྟན་འཛིན་དཔལ་སྒྲོན་ཡིན་ལ་ངོས་རང་བོད་རྒྱལ་ཁབ་ཀྱི་སྐུ་ཚབ་ཀྱི་ངོ་མཚོན་ཐུབ་པ་དང་ངོས་རང་གི་ཡུལ་བོད་ཡིན་པར་སྤོབས་པ་ཡོད་ཅེས་ངོ་སྤྲོད་དང་སྦྲགས། བོད་རྒྱལ་ལོ་ཟེར་སྐད་བསྒྲགས་བྱས་པ་བཅས་ལ་བརྟེན་མཛངས་མའི་འགྲན་བསྡུར་ནང་མུ་མཐུད་ནས་མཉམ་ཞུགས་བྱེད་རྒྱུར་རྒྱ་ནག་གིས་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཆ་རྐྱེན་ཁག་ཅིག་བཞག་ཡོད་པའི་ནང། བོད་ཅེས་པའི་མིང་བྱང་འཁྱེར་མི་ཆོག་པ་དང་བོད་ཆས་གྱོན་མི་ཆོག་པ། བོད་རྒྱལ་ལོ་ཟེར་སྐད་སྒྲ་སྒྲོག་མི་ཆོག་པ། དེ་ག་ནང་བཞིན་ཀམ་བྷོ་ཌི་ཡ་ནས། ཝེད་ནམ་ལ་མུ་མཐུད་ནས་ལས་རིམ་ཁག་ཆ་ཤས་ལེན་པར་འགྲོ་བའི་སྐབས་རྒྱ་མིའི་ལག་འཁྱེར་འཁྱེར་དགོས་པ་སོགས་ཀྱི་ཆ་རྐྱེན་མང་པོ་ཞིག་བཏོན་པ་དེ་དག་ལ་ཁོ་མོས་ངོས་ལེན་མ་བྱས་པར་མཛངས་མའི་འགྲན་བསྡུར་ནས་ཕྱིར་འཐེན་བྱེད་དགོས་བྱུང་འདུག་སྤྱིར་བཏང་ད་རེས་ཙམ་མ་ཡིན་པར་དེ་སྔ་ཡང་བཙན་བྱོལ་ནང་གི་བོད་ཀྱི་མཛངས་མ་རྒྱལ་ཁ་ཐོབ་མཁན་ཁ་ཤས་ཕྱིའི་ཡུལ་གྲུ་ཁག་ལ་ཆ་ཤས་ལེན་པར་འགྲོ་བའི་སྐབས་སྔ་རྗེས་སུ་རྒྱ་ནག་གཞུང་ནས་གནོན་ཤུགས་སྤྲད་པའི་གནས་ཚུལ་ཡང་བྱུང་མྱོང་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་ཐད་སེང་གེ་རི་བསོད་ནམས་བླ་མ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཨེ་ཤི་ཡའི་རྒྱལ་ཁབ་ཀེམ་བྷོ་ཌི་ཡའི་ནང་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་སྐབས་ཁོང་གིས་རང་ཉིད་ངོ་སྤྲོད་གནང་བའི་མཐའ་མར་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་སྒྲོག་གནང་བར། རྒྱ་ནག་གཞུང་གིས་ཀེམ་བྷོ་ཌི་ཡའི་གཞུང་ཐོག་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཁོང་མཛེས་མའི་འགྲན་བསྡུར་དེ་ནས་ཕྱིར་འཐེན་གནང་དགོས་བྱུང་འདུག། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བཞུགས་སྒར་དྷ་རམ་ས་ལར་བོད་ཀྱི་མཛངས་མའི་འགྲན་བསྡུར་ནང་ཨང་དང་པོའི་རྒྱལ་ཁ་ཐོབ་པ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཉེ་དུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་སྟེ་ཀེམ་བྷོ་ཌི་ཡའི་ནང་སྔོན་འགྲོའི་མཛེས་མའི་འགྲན་བསྡུར་སྐབས་ཁོང་གིས་རང་ཉིད་ངོ་སྤྲོད་གནང་དོན།

འཛམ་གླིང་གི་ཡང་སྟེང་མཛེས་སྡུག་ལྡན་པའི་བོད་དང་བོད་ཀྱི་རིག་གཞུང་གི་སྐུ་ཚབ་གནང་རྒྱུའི་ཆེ་བསྟོད་ཐོབ་བྱུང་ཞེས་དང། ཁོང་གི་མཚན་ལ་བསྟན་འཛིན་དཔལ་སྒྲོན་ཞུ་གི་ཡོད། ཁོང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་ཀྱི་གོ་ལའི་མཛེས་མ་ཡིན་ཞེས་ངོ་སྤྲོད་སོགས་གནང་བའི་མཐའ་མར། and I am so honored to be the voice and the face of my country Tibet བོད་རྒྱལ་ལོ thank you. ཁོང་ནས་ཁོང་རང་ཉིད་ཀྱི་རྒྱལ་ཁབ་བོད་ཀྱི་འབོད་སྒྲ་དང། ཞལ་རས་སམ་བོད་མཚོན་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་འདི་ནི་ཁོང་ལ་ཆེ་བསྟོད་ཆེན་པོ་ཞིག་ཐོབ་པ་ཡིན་སྐོར་འགྲེལ་བརྗོད་གནང་བ་དང་སྦྲགས་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་སྐད་གསང་མཐོན་པོའི་ངང་ནས་སྒྲོག་གནང་འདུག། དེས་ན་རྒྱ་ནག་གཞུང་གིས་གོ་ལའི་མཛེས་མའི་འགྲན་བསྡུར་ཚོགས་པ་དང་གོ་ལའི་མཛེས་མའི་འགྲན་བསྡུར་གྱི་སྔོན་འགྲོ་གནང་ཡུལ་ཀེམ་བྷོ་ཌི་ཡའི་གཞུང་ལ་གནོན་ཤུགས་སྤྲད་ནས་འགྲན་བསྡུར་དངོས་གཞིའི་སྐབས་སུ་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་མི་ཆོག་པ་དང་ཕྱག་ཏུ་བོད་ཀྱི་རྒྱལ་དར་འཁུར་མི་ཆོག་པ། མིང་བྱང་ཐོག་བོད་ཅེས་པའི་ཚིག་བྲིས་མི་ཆོག་པ། ཁོང་གིས་བོད་ཆས་གྱོན་མི་ཆོག་པ་སོགས་ཀྱི་ཆ་རྐྱེན་བཏོན་པ་མ་ཟད་མཛེས་མའི་འགྲན་བསྡུར་འདིའི་ནང་མཉམ་ཞུགས་གནང་བ་རྣམས་ཀེམ་བྷོ་ཌི་ཡ་ནས་ཝེད་ནམ་ལ་ཕེབས་སྐབས་རྒྱ་མིའི་ལག་འཁྱེར་འཁུར་ནས་འགྲོ་དགོས་པའི་གནོན་ཤུགས་སྤྲད་པའི་རྐྱེན་གྱིས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་གོང་ཞུས་ཆ་རྐྱེན་དེ་དག་ལ་ཁས་ལེན་མ་གནང་བའི་མཐའ་མར་ཁོང་གོ་ལའི་མཛེས་མའི་འགྲན་བསྡུར་འདིའི་ནང་མཉམ་ཞུགས་མི་ཆོག་ཅེས་བཤད་ནས་ཕྱིར་འབུད་བཏང་འདུག། ཡང་གོང་ཞུས་གནད་དོན་དེ་དང་འབྲེལ་ནས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་སྒེར་གྱི Instagram ཞེས་པའི་སྤྱི་ཚོགས་དྲ་རྒྱའི་ཐོག་བརྙན་ཐུང་ཞིག་སྤེལ་བའི་ནང་ཁོང་ཝེད་ནམ་གྱི་ས་མཚམས་སུ་ཕེབས་སྐབས་མཛེས་མའི་འགྲན་བསྡུར་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཞིག་བརྒྱུད་ནས་རྒྱ་ནག་གཞུང་གིས་ཁོང་བོད་ཀྱི་སྐུ་ཚབ་དང་བཙན་བྱོལ་ལ་ཇི་ལྟར་ཕེབས་སྟངས་སྐོར་དང་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་གནང་བ་མཐོང་བར་བརྟེན་ནས་རྒྱ་ནག་གཞུང་གིས་གོ་ལའི་མཛེས་མའི་འགྲན་བསྡུར་གོ་སྒྲིག་ཚོགས་ཆུང་ལ་ཡིག་ངག་གཉིས་ཐོག་ནས་གནོན་ཤུགས་སྤྲད་པ་མ་ཟད་ཀེམ་བྷོ་དྷི་ཡའི་སྲིད་བློན་ལ་ཡང་གནོན་ཤུགས་སྤྲད་སྐོར་དང་བོད་དང་ཐའེ་ཝན་གཉིས་འགྲན་བསྡུར་འདིའི་ནང་ཞུགས་འདོད་ཡོད་ཚེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཅེས་རྒྱལ་ཁབ་བརྗེ་བསྒྱུར་དགོས་པ་མ་ཟད། བོད་ཅེས་བྲིས་པའི་དཔུང་རྟགས་དེ་འཁུར་མི་ཆོག་ཟེར་བར་ཁོང་གིས་ཁས་ལེན་གནང་མེད་ཅེས་གསུངས་འདུག་དེ་ནས་ཁོང་ཀིམ་བོ་ལྡི་ཡར་ཕྱིར་ལོག་གནང་ཡང་ཅ་དངོས་ཚང་མ་ཝེད་ནམ་ལ་ཡོད་ཙང་བདུན་ཕྲག་གཅིག་ཙམ་རིང་ཀིམ་བོ་ལྡི་ཡའི་ནང་བཞུགས་དགོས་བྱུང་བ་དང་དགོན་པ་ཁག་ཏུ་ཕེབས་ནས་སེམས་ཁམས་ལྷོད་ལ་འབབ་ཐབས་བྱས་ཏེ་ལེའུ་གསར་པ་ཞིག་འགོ་བརྩམ་ཐབས་གནང་བ་ཡིན་སྐོར་སོགས་གསུངས་འདུག། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ལ་རྒྱ་ནག་གཞུང་གིས་གནོན་ཤུགས་འདྲ་མིན་སྤྲད་པ་དེའི་སྐོར Miss Global Twenty Twenty Three ཞེས་པའི་ཚོགས་པར Email སོགས་བཏང་ནས་གནས་འདྲི་ཞུས་ཀྱང་ད་བར་ལན་འདེབས་གང་ཡང་འབྱོར་མ་བྱུང། ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ནས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛངས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་འགོ་བཙུགས་པ་ནས་བཟུང་རྒྱབ་སྐྱོར་ཞུས་ཐབས་དེས་སྤྱི་ཟླ་དང་པོའི་ཚེས་བཅུ་ཉིན་ཏེ་སྐུའི་བླ་གཟའི་ཉིན་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་འཕྱར་བཞིན་དུ་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས་བོད་མི་རྣམས་ཀྱིས་དགའ་བསུའི་ཐལ་མོ་བརྡབས་པ་དང་མཇལ་དར་སོགས་ཕུལ་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག།

བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་དབྱིན་སྐད་ཐོག་གསུངས་དོན།
ཁོང་གིས་གཙོ་བོ་ཀིམ་བྷོ་དྷི་ཡའི་ནང་གོ་ལའི་མཛེས་མའི་འགྲན་བསྡུར་གྱི་སྔོན་འགྲོའི་སྐབས་སུ་ཁོང་རང་ཉིད་ངོ་སྤྲོད་གནང་བའི་མཐའ་མར་བོད་རྒྱལ་ལོ་ཞེས་པའི་འབོད་ཚིག་སྒྲོག་པའི་རྗེས་སུ་རྒྱ་ནག་གཞུང་གིས་གོ་ལའི་མཛེས་མའི་འགྲན་བསྡུར་གོ་སྒྲིག་ཚོགས་ཆུང་དང་ཀེམ་བྷོ་དྷི་ཡའི་སྲིད་བློན་ལ་གནོན་ཤུགས་སྤྲད་པའི་གོང་ཞུས་ལོ་རྒྱུས་ཁ་གསལ་བཤད་གནང་འདུག། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ལ་དགའ་བསུའི་སྣེ་ལེན་ཞུ་བར་ཕེབས་མཁན་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་དྲུང་ཆེ་བཀྲ་ཤིས་དཔལ་མོ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས།

དེ་ནས་ཨང་བཅོ་ལྔའི་ཁོངས་སུ་ཚུད་པ་མ་ཟད་ཁོང་འགྲན་བསྡུར་དེ་ནས་ཕྱིར་འཐེན་མ་གནང་གོང་ཙམ་ལ། མཛེས་མ་ཨང་རིམ་དང་པོ་བཞིའི་ཁོངས་སུ་ཚུད་ཡོད་པ། Miss Global Twenty Twenty Three dot com ཞེས་པའི་དྲ་རྒྱའི་ཐོག་འཁོད་འདུག། རྒྱ་ནག་གཞུང་གིས་རྒྱལ་སྤྱིའི་མཛེས་མའི་འགྲན་བསྡུར་ཁག་ནང་མཉམ་ཞུགས་གནང་མཁན་བོད་ཀྱི་མཛངས་མ་རྣམས་ལ་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཕྱིར་འཐེན་གནང་དགོས་བྱུང་བའི་གནས་ཚུལ་འདི་ད་རེས་ཙམ་མ་ཡིན་པར་ཕྱི་ལོ་ཉིས་སྟོང་བདུན་ལོར་མ་ལེ་ཤི་ཡའི་ནང་འཚོགས་པའི Miss Tourism Queen International ཞེས་པའི་རྒྱལ་སྤྱིའི་རང་བཞིན་ལྡན་པའི་མཛེས་མའི་འགྲན་བསྡུར་ནང་བོད་ཀྱི་མཛངས་མ་ཚེ་རིང་ཆུང་བདག་ལགས་མཉམ་ཞུགས་གནང་ཡོད་ཀྱང་རྒྱ་གཞུང་གི་གནོན་ཤུགས་འོག་རྒྱ་ནག་བོད་ཀྱི་མཛངས་མ་ཞེས་པའི་མཚན་ཐོག་ནས་མཉམ་ཞུགས་དགོས་སྐོར་བཤད་པར་བརྟེན་ཁོང་གིས་རྒྱ་ནག་ཞེས་པའི་མིང་དེ་དང་ལེན་མ་གནང་བར་ཕྱིར་ལོག་གནང་བ་མ་ཟད་གསར་འགོད་གསལ་བསྒྲགས་སྤེལ་ཏེ་རྒྱ་གཞུང་གི་གནོན་ཤུགས་འོག་མཛེས་མའི་འགྲན་བསྡུར་གོ་སྒྲིག་བྱེད་མཁན་ཚོས་མཚན་གནས་བརྗེ་བསྒྱུར་བྱེད་ཐབས་ལ་སྐྱོན་བརྗོད་ཀྱང་གནང་ཡོད་པ་རེད། ཡང་དེ་ནི་རྒྱ་གཞུང་གིས་རྒྱ་ནག་གི་ཕྱི་ཕྱོགས་སུ་གནས་པའི་བོད་མི་རྣམས་ལ་དྲག་གནོན་བྱ་རྒྱུའི་ཐབས་ཤེས་བྱས་དང་བྱེད་བཞིན་པའི་དཔེ་མཚོན་རྗེས་ཤོས་དེ་ཡིན་སྐོར་འགྲེལ་བརྗོད་གནང་མཁན་ཡང་མང་པོ་འདུག། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
རྒྱ་ནག་གཞུང་གིས་འདི་ལོ་བོད་རང་སྐྱོང་ལྗོངས་ཅེས་འབོད་པའི་ནང། ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་མ་གནས་བེད་སྤྱོད་ཀྱིས་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་པ་དེར་སེམས་འཚབ་བྱ་ཡུལ་ཞིག་ཏུ་གྱུར་ཡོད་འདུག་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་རྟེན་གཞི་གནང་བའི། Tibet Right Collective། ཞེས་པས་ཁ་སང་ཚེས་དགུ་ཉིན་གནས་ཚུལ་སྤེལ་དོན་ལྟར་ན། གོང་ཞུས་བོད་རང་སྐྱོང་ལྗོངས་ནང་མ་རྩ་འཛུགས་འཇོག་བྱས་པ་དེ་ནི་སྔ་ལོའི་རྩིས་ནས་བོད་རང་སྐྱོང་ལྗོངས་ཀྱི་རྒྱལ་ཡོངས་ཐོན་སྐྱེད་ཀྱི་འབོར་ཚད་ཀྱི་གསུམ་ཆ་གཅིག་ལས་མང་བ་ཡིན་ཚུལ་དང། དེ་ནི་མངའ་ཁུལ་དེའི། རྨང་གཞིའི་འཛུགས་སྐྲུན་ཡར་རྒྱས་གོང་འཕེལ་གཏོང་རྒྱུ་སྤྱི་དང། ལྷག་དོན་དུ་འགྲུལ་བཞུད་ཀྱི་ལས་གཞི་མེ་འཁོར་ལྕགས་ལམ་དང་གཞུང་ལམ། དེ་བཞིན་གནམ་ཐང་བཅུ་ལྷག་གསར་བཟོའི་ཆེད་དུ་དམིགས་པ་ཞིག་ཡིན་ཚུལ་རྒྱ་ནག་གཞུང་འབྲེལ་ཤིན་ཧྭའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་དེ་ལུང་འདྲེན་བྱས་འདུག་བོད་གནས་བསྐྱར་ཞིབ་པའམ། Tibetan Review། ཡིས་དེ་ནི་གཙོ་བོ་དེང་སྐབས་རྒྱ་དཀར་ནག་གཉིས་དབར་ས་མཚམས་ཀྱི་ཐད་རྩོད་རྙོག་ཇེ་ཆེར་འགྲོ་བཞིན་པའི་སྐབས་འདིར་གོང་ཞུས་མ་རྩ་དེ་དག་གིས་མངའ་ཁུལ་དེའི་འཛུགས་སྐྲུན་ཡར་རྒྱས་དང་མཐའ་མཚམས་ས་ཁུལ་ཁག་སྲུང་སྐྱོབ་བྱ་རྒྱུའི་རྒྱ་ནག་གི་བདེ་སྲུང་འཐབ་ཇུས་ལ་ཤུགས་སྣོན་ཐེབས་རྒྱུ་ཡིན་པ་མ་ཟད། རྒྱ་ནག་གིས་བོད་ནང་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་ཀྱི་ལས་གཞི་སྐུལ་འདེད་གཏོང་བཞིན་པ་དེ་ནི་བེད་སྤྱོད་གཉིས་ལྡན་བཟོ་རྒྱུའི་ཆེད་དུ་ཡིན་ཞིང། བདེ་སྲུང་གི་འཐབ་ཇུས་དང་ས་གནས་མི་དམངས་ཀྱི་རྒྱབ་སྐྱོར་ཐོབ་ཕྱིར་ཡིན་སྐོར་བོད་གནས་བསྐྱར་ཞིབ་པས་འགྲེལ་བརྗོད་གནང་འདུག།

ལོ་གྲངས་སུམ་ཅུ་སོ་གཅིག་ཡིན་པའི་སྐབས་གོང་དུ་ཞུས་པའི་ཨ་མི་རི་ཀའི་ཨོ་ཧའི་ཡོའི་མངའ་སྡེའི་ནང་རྒྱ་ནག་གི་ཧའེ་པེ་ཞིང་ཆེན་གྱི་སྐུ་ཚབ་ཚོགས་ཆུང་ཞིག་ཟ་འབྲུའི་སྟོན་ཐོག་འདེབས་ལས་སྐོར་ཉམས་ཞིབ་ཆེད་ཕེབས་པའི་སྐབས་ཁུལ་དེར་བཅའ་སྡོད་ས་རཱ་ལན་དེ་དང་ཐུག་འཕྲད་བྱུང་སྟེ་འདས་པའི་ལོ་ངོ་ཉི་ཤུ་མ་ཟིན་ཙམ་རིང་ཁོང་རྣམ་གཉིས་འབྲེལ་བ་རྒྱུན་མཐུད་ནས་ཡོད་པ་ཞིག་ཡིན་འདུག་ལ་རིམ་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར་སཱན་ཧྥ་རན་སིས་ཀོའི་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་འདུའི་ཞོར་དུ་དགོང་དྲོའི་གསོལ་སྟོན་སྐབས་ཁོང་ཡང་མགྲོན་འབོད་བྱུང་བ་དང་མཇལ་འཕྲད་གནང་ཡོད་པ་སོགས་ཀྱི་གནས་ཚུལ་བཀོད་འདུག་གསར་འགྱུར་ནང་མུ་མཐུད་བཀོད་པར་ལྟར་ན། རྒྱ་ནག་དང་ཨ་རི་ཡུལ་གཉིས་བར་འབྲེལ་བ་ཡག་ཏུ་གཏོང་ཐབས་སུ་འགོ་ཁྲིད་ཚོའི་དབར་མཇལ་འཕྲད་དང་གྲོས་མོལ་རིམ་པ་གནང་བ་བརྒྱུད་ཕྲན་བུ་བཟང་ཕྱོགས་ཁ་ལོ་བསྒྱུར་ཡོད་ཀྱང་ད་ལྟའང་ཐེ་ཝན་གྱི་གནད་དོན་དང་འབྲེལ་བའི་ཐད་མི་མཐུན་པའི་གནས་བབས་སུ་ཡོད་པ་རེད།
རྒྱ་ནག་གིས་ཨ་མི་རི་ཀ་ལ་ཐེ་ཝན་གྱི་གནད་དོན་ཐོག་ག་དུས་ཡིན་ཀྱང་ནང་འགྲིག་རྩ་བ་ནས་བྱ་རྒྱུ་མིན་ཞེས་ཚིག་ཐག་ཆོད་པོའི་ངང་བཤད་བཞག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་རྗེས་སུ་རྒྱ་ནག་དང་ཨ་མི་རི་ཀའི་དྲག་པོའི་སྒྲིག་འཛུགས་ཀྱི་དབར་གྲོས་མོལ་ཐེངས་དང་པོ་དེ་གནང་བའི་སྐབས་ཨ་རིས་ཐའེ་ཝན་ལ་གོ་མཚོན་འཚོང་རྒྱུ་མཚམས་འཇོག་བྱ་དགོས་པ་རྒྱ་ནག་གིས་ནན་སྐུལ་བྱས་ཐོག་རྒྱ་ནག་གི་བློ་འཚབ་ལ་ཨ་མི་རི་ཀས་ཛ་དྲག་ཞིག་ཡིན་པའི་དགོངས་པ་བཞེས་དགོས་པ་སོགས་བཤད་བཞག་འདི་ནི་ཐའེ་ཝན་རྒྱལ་ཡོངས་ཀྱི་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་རྒྱ་ནག་གིས་བཤད་པ་ཞིག་ཡིན་པ་དང་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་དེ་ནི་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་ཉེ་རུ་གཏོང་དང་ཡང་ན། འབྲེལ་བ་ཇེ་སྡུག་ཏུ་བཏང་དང་མ་བཏང་གི་གནད་དོན་ཞིག་ལ་སོང་ཕྱོགས་གཉིས་ཀས་འོས་བསྡུ་དེ་གལ་ཆེན་པོ་ཞིག་ལ་བརྩི་གི་ཡོད་པ་རེད། རྒྱ་ནག་གིས་ཨ་མི་རི་ཀའི་དྲག་པོའི་སྡེ་ཁག་དང་མཉམ། འདྲ་མཉམ་དང་ཆེ་མཐོང་ལྡན་པའི་ཐོག་ནས་འབྲེལ་བ་བརྟན་པོ་དང་བཟང་པོ་ཞིག་བྱ་ཐབས་ཡོད་པའི་སྐོར་བཤད་བཞག་ཐའེ་ཝན་གྱི་གནད་དོན་གྱི་ཐོག་ཨ་མི་རི་ཀས་རྒྱ་ནག་ལ་བློ་འཚབ་དང། ཡིད་གཟབ་བསམ་ཤེས་བྱ་རྒྱུ་དེ་གལ་ཆེ་བ་དང་ཛ་དྲག་གི་གནད་དོན་ཞིག་ལ་ངོས་འཛིན་བྱ་དགོས་པ་རྒྱ་ནག་གི་ངོས་ནས་ཐའེ་ཝན་གྱི་གནད་དོན་ལ་ནང་འགྲིག་དང་དམིགས་བསལ་ཆག་ཡང་སོགས་གང་ཡང་བྱ་རྩིས་མེད་ཞེས་རྒྱ་ནག་གིས་ནན་བརྗོད་བྱས་པའི་ཐོག་ཨ་མི་རི་ཀས་རྒྱ་ནག་གཅིག་ཞེས་པར་རྩ་འཛིན་གནང་ནས་ཐའེ་ཝན་རང་བཙན་གྱི་འདོད་ཕྱོགས་ལ་རྒྱབ་སྐྱོར་བྱ་རྒྱུ་དང་གོ་མཚོན་འཚོང་རྒྱུ་སོགས་མཚམས་འཇོག་བྱ་དགོས་པ་བསྐྱར་ནན་བྱས་འདུག་ཐའེ་ཝན་གྱི་གནད་དོན་ནི་རྒྱ་ནག་དང་ཨ་མི་རི་ཀའི་དབར་འཐབ་རྩོད་གཙོ་བོ་དེ་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྐབས་དེའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ནན་སི་པེ་ལོ་སི་མཆོག་ཐའེ་ཝན་ལ་ཕེབས་པའི་རྗེས། རྒྱ་ནག་གིས་ཐེ་ཝན་མཉམ་གྲོས་མོལ་བྱ་རྒྱུ་མཚམས་འཇོག་བྱས་ཡོད་པ་རེད། རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་ཚོང་པའི་ལྷན་ཚོགས་སར་རྒྱ་གར་གྱི་དཔལ་འབྱོར་ཕུགས་རེ་བཟང་པོ་ཡོད་པ་གསུངས་པའི་ཐོག་རྒྱ་གར་གྱི་ཨ་དཱ་ནི་བཟོ་ཚོང་ལས་ཁང་དང་སུ་ཛུ་ཀི་དང་མ་རུ་ཊི་བཅས་རྒྱལ་སྤྱིའི་བཟོ་ཚོང་ལས་ཁང་ཚོས་རྒྱ་གར་ནང་ཨ་སྒོར་ཐེར་འབུམ་སུམ་ཅུ་ལྷག་མ་འཛུགས་གནང་འཆར་ཡོད་པ་གསུངས་བཞག་དེ་ཡང་རྒྱ་གར་གྱི་གུ་ཇུ་རཱཏ་མངའ་སྡེའི Gandhi Nagar གྲོང་ཁྱེར་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང་རྒྱ་གར་གྱི་གུ་ཇུ་རཱཏ་མངའ་སྡེའི་ནང Vibrant Gujarat Global Summit ཞེས་པའི་ཚོང་པའི་ལྷན་ཚོགས་སར་སྲིད་བློན་མོ་དི་མཆོག་གིས་རྒྱ་གར་ནང་རིག་རྩལ་ལྡན་པའི་གཞོན་སྐྱེས་མང་པོ་ཡོད་པ་དང་མ་འོངས་ལོ་ཁ་ཤས་ནང་རྒྱ་གར་ནི་རྒྱལ་སྤྱིའི་ནང་ནས་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཨང་གསུམ་པ་དེ་ཆགས་རྒྱུ་ཡིན་པ་གསུངས་བཞག་དེ་ནི་སྲིད་བློན་མོ་དི་མཆོག་གིས་རྒྱལ་ཡོངས་འོས་བསྡུ་སླེབས་ལ་ཉེ་བའི་སྐབས་དེར་གསུངས་པ་ཞིག་ཡིན་ཞིང་ཁོང་སྐབས་གསུམ་པའི་སྲིད་བློན་གྱི་འོས་མི་བཞེངས་ཀྱི་ཡོད་པ་རེད། ཡང་ལོ་གཉིས་ཀྱི་མཚམས་སུ་འཚོག་བཞིན་པའི་འབྲེལ་ཡོད་ལྷན་ཚོགས་སུ་གཙོ་བོ་གློག་ཤུགས་ལ་བརྟེན་ནས་མོ་ཊ་བཟོ་སྐྲུན་བྱ་ཕྱོགས་ཀྱི་ཐད་ལྷན་ཚོགས་བསྐྱངས་ཡོད་པ་དང་ལྷན་ཚོགས་ཀྱི་ཐོག་ལ་ཚོང་པའི་སྐུ་ཚབ་དང་མ་འཛུགས་བྱ་མཁན་ཕྱི་འབྲེལ་མི་སྣ་སོགས་སྟོང་ཕྲག་མང་པོ་ཕེབས་ཡོད་འདུག་རྒྱ་གར་ནང་གི་མོ་ཊའི་བཟོ་ཚོང་ལས་ཁང་མེ་རུ་ཊི་དང་སུ་ཛུ་ཀི་ནས་མ་གནས་རྒྱ་གར་གྱི་སྒོར་མོ་ཐེར་འབུམ་སུམ་བརྒྱ་ལྔ་བཅུ་ཡིས་གུཇ་རཱཏ་མངའ་སྡེའི་ནང་ལ་མོ་ཊའི་བཟོ་ཚོང་ལས་ཁང་ཞིག་གསར་རྒྱག་བྱ་རྒྱུ་ཡིན་པ་གསུངས་འདུག།
བལ་ཡུལ་ནང Buddha Boy ཞེས་འབོད་པའི་རྙོག་གླེང་ཅན་གྱི་ཆོས་པ་དེར་བཙན་གཡེམ་དང་ལྐོག་འཁྲིད་བྱས་པའི་ཉེས་མིང་འོག་ཁ་ས་འཛིན་བཟུང་དོ་དམ་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་བལ་ཡུལ་གྱི་འབྲེལ་ཡོད་ཉེན་རྟོག་ལས་ཁུངས་ནས་ཨེ་པི་གསར་ལས་ཁང་ལ་གནས་ཚུལ་འགྲེལ་བརྗོད་བྱས་པར་གཞིགས་ན། བལ་ཡུལ་གྱི་རྒྱལ་སའི་མངའ་ཁུལ་དུ་གནས་སྡོད Ram Bahadur Bamjam འམ་མིང་གཞན་ལ། Buddha Boy ཞེས་འབོད་པའི་མི་སྣ་དེ་བཞིན་ཁ་ས་གཟའ་ལྷག་པའི་ཉིན་རང་ཁྱིམ་ནས་འཛིན་བཟུང་དོ་དམ་བྱས་ཡོད་པ་དང་ཁོ་པའི་ཐོག་ལོ་ན་མ་སོན་པའི་ཕྲུ་གུ་ཞིག་ལ་བཙན་གཡེམ་བྱས་པ་དང། ཁོ་པའི་སློབ་མ་བཞི་ཙམ་གར་སོང་ཆ་མེད་དུ་བཏང་བར་ལག་འབྲེལ་ཡོད་པའི་ཉེས་མིང་འཛིན་བཟུང་བྱས་པ་ཞིག་ཡིན་འདུག་དེ་དང་ཕྱོགས་མཚུངས་ཁ་ས་ཁོ་པའི་ཁྱིམ་ཚང་ནས་ཨ་རིའི་ཌོ་ལར་ཉིས་འབུམ་ཉིས་ཁྲི་བདུན་སྟོང་ཙམ་གྱི་འབབ་བལ་སྒོར་དང་ད་ག་ནང་བཞིན་ཕྱི་ཁའི་ཡུལ་གྲུ་གཞན་གྱི་དངུལ་ལོར་ཌོ་ལར་ཉིས་ཁྲི་སུམ་སྟོང་ཙམ་རྙེད་སོན་བྱུང་ཡོད་འདུག། ཁོ་པས་ནག་ཉེས་བྱས་ཡུལ་གྱི་ས་ཁུལ་བལ་ཡུལ་ལྷོ་ཕྱོགས་ཁུལ་གྱི་ཁྲིམས་ཁང་ཞིག་ནང་རིང་མིན་ཁྲིམས་བཤེར་བྱེད་འཆར་ཡོད་འདུག་ལ། ཁ་ས་ཁོ་པ་འཛིན་བཟུང་བྱས་པའི་སྐབས་སློབ་མ་མང་པོ་ཞིག་དབུས་གསང་བའི་ལས་ཁུངས་མདུན་འཛོམས་ཡོད་ཀྱང་ཉེན་རྟོག་པས་དེ་མ་ཐག་རིམ་པས་ཕྱིར་ལོག་བཏང་ཡོད་འདུག་གོང་དུ་ཞུས་པའི་རཱམ་བྷ་དུ་བྷམ་ཇམ་འམ་མིང་གཞན་ལ་བུ་དཱ་བོའི་ཞེས་པ་དེ་བཞིན་དེ་སྔ་ཕྱི་ལོ་ཉིས་སྟོང་ལྔ་ལོར་བལ་ཡུལ་གྱི་ལྷོ་ཕྱོགས་གྲོང་གསེབ་ཞིག་ཏུ་ཟླ་བ་འགའ་ཤས་རིང་གཟུགས་པོར་འགུལ་སྐྱོད་མེད་པར་སྒོམ་བརྒྱབ་ཐུབ་པའི་གནས་ཚུལ་ཁྱབ་བརྡལ་ཆེན་པོ་བྱུང་བའི་རྗེས་སུ་ཁོ་པ་ནི་བལ་ཡུལ་ནང་ལོ་ངོ་སྟོང་ཕྲག་གཉིས་ལྷག་ཙམ་གོང་འཛམ་གླིང་འདིའི་སྟེང་སྐུ་བལྟམས་པའི་སྟོན་པ་བཅོམ་ལྡན་འདས་ཀྱི་ཡང་སྲིད་འམ་རྣམ་སྤྲུལ་ཡིན་པའི་གླེང་སློང་དང་གྲགས་མིང་གཞན་ལ་བུ་དཱ་བོའི་ཞེས་བོས་ནས་རིམ་པས་སློབ་མ་སྟོང་ཕྲག་མང་པོས་ཁོང་ལ་དད་པ་དང་ཡིད་ཆེས་བྱས་ནས་ཆོས་འཆད་སྤེལ་བྱས་པའི་གནས་ཚུལ་བྱུང་ཡོད་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་རྒྱ་མཚོའི་གླིང་ཕྲན་ནང་དུ་ཡོད་པའི་མོལ་དིབ་མཚོ་གླིང་རྒྱལ་ཁབ་དང་རྒྱ་གར་དབར་གྱི་འབྲེལ་ལམ་ཕྲན་བུ་སྡུག་ཏུ་འགྲོ་བཞིན་པའི་སྐབས་འདིར། མོལ་དིབ་ཀྱི་སྲིད་འཛིན་གསར་པ Mohammad Muzai རྒྱ་ནག་ཏུ་གཞུང་དོན་ཕྱོགས་བསྐྱོད་དུ་གནང་བཞིན་པའི་སྐབས་འདིར། རྒྱ་ནག་ནས་མོལ་དིབ་ནང་མ་འཛུགས་རྒྱ་གང་ཆེ་ཡོང་བའི་སྐུལ་འདེད་བྱེད་བཞིན་ཡོད་འདུག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། མོལ་དིབ་མཚོ་གླིང་རྒྱལ་ཁབ་ཀྱི་སྲིད་འཛིན་མཆོག་རྒྱ་ནག་གི་ལྷོ་ཕྱོགས་ཡུལ་གྲུའི་མཚོ་ཁའི་གྲོང་ཁྱེར་ཕུའུ་ཀྲའོ་ནང་མཱོལ་དིབ་ཡུལ་ལ་མ་འཛུགས་ཞེས་པའི་ལྷན་ཚོགས་སུ་ཕེབས་ནས་ས་གནས་དཔོན་རིགས་རྣམས་དང་ཐུག་འཕྲད་བྱས་ནས་རྒྱ་ནག་དང་ཚོང་འབྲེལ་ཆེ་ཙམ་བྱ་རྒྱུ་མ་ཟད་མཐུན་འབྲེལ་གོང་འཕེལ་གཏོང་ཐབས་བྱ་བཞིན་ཡིན་པ་དང་དེ་སྔ་ཡུལ་དེ་དང་རྒྱ་གར་གཉིས་འབྲེལ་བ་ཆེན་པོ་ཡོད་ཀྱང་ད་ཆ་སྲིད་འཛིན་གསར་པས་རྒྱ་གར་གྱི་རིན་ཐང་གི་ཚབ་ཏུ་རྒྱ་ནག་དང་འབྲེལ་བ་རྒྱ་ཆེར་གཏོང་བཞིན་ཡིན་འདུག་ལ་རེས་གཟའ་མིག་དམར་ཉིན་མཱོལ་དིབ་ཡུལ་གྱི་སྲིད་འཛིན་མུ་ཛཱི་མཆོག་རྒྱ་ནག་གི་གྲུ་ཁའི་གྲོང་ཁྱེར་དེའི་ནང་ལྷན་ཚོགས་གྲུབ་པའི་རྗེས་ཁོང་གིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་པི་ཅིང་དུ་ཕེབས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཁ་ཆིང་རྣམ་གཉིས་དང་མཇལ་འཕྲད་གྲོས་མོལ་གནང་ནས་ཡུལ་དེའི་ནང་མ་འཛུགས་འཛུགས་སྐྲུན་དང། ཡུལ་སྐོར་སྤྲོ་འཆམ་པའི་ཚོང་ལས་སོགས་ཀྱི་མཐུན་གྲོས་ཁག་ཅིག་ལ་མཚན་རྟགས་བཀོད་རྒྱུའི་མཛད་འཆར་ཡོད་འདུག། སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་མོ་ཧ་མཱད་མུ་ཛཱི་མཆོག་ལ་འོས་བསྡུའི་རྒྱལ་ཁ་ཐོབ་ནས་མོལ་དིབ་ཀྱི་ཡུལ་གྱི་སྲིད་འཛིན་དུ་བསྐོ་གཞག་བྱུང་ཡོད་པ་རེད། ཁོང་གི་འོས་བསྡུའི་དྲིལ་བསྒྲགས་སུ་ཡུལ་དེར་རྒྱ་གར་གྱི་ཤུགས་རྐྱེན་ཆེན་པོ་ཡོད་པ་དེ་མེད་པར་བཟོ་ཆེད། རྒྱ་གར་ཕར་རྒྱུགས་ཤིག་ཞེས་པའི་འབོད་སྒྲ་སྒྲོག་ནས་འོས་བསྡུའི་དྲིལ་བསྒྲགས་བྱས་ཡོད་པ་དང་ཁོང་གིས་དབུ་ཁྲིད་པའི་སྲིད་གཞུང་གིས་ཡུལ་དེ་ནང་ཡོད་པའི་རྒྱ་གར་གྱི་དམག་མིའི་སྡེ་ཁག་ཕྱིར་འབུད་བྱས་ཡོད་འདུག་རྒྱུན་སྲོལ་ལྟར་ན་རྒྱལ་ཡོངས་འོས་བསྡུའི་རྗེས་མོལ་དིབ་ཀྱི་སྲིད་འཛིན་གསར་པས་རྒྱལ་དོན་འཚམས་གཟིགས་དང་པོ་དེ་རྒྱ་གར་ནང་ལ་ཕེབས་སྲོལ་ཡོད་རུང་མོ་མཱད་མུ་ཛཱི་ཡིས་ཕྱིའི་འཚམས་གཟིགས་ཐོག་མ་དེ་ཏུར་ཀིའི་ནང་འཚམས་གཟིགས་གནང་ཡོད་པ་དང་དེ་ནས་ད་ཆ་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་དུ་ཕེབས་རྒྱུའི་ཚབ་ཏུ་རྒྱ་ནག་ཏུ་ཕེབས་པ་སོགས་གང་ལྟར་རྒྱ་གར་ལ་དམའ་འབེབས་ལྟ་བུ་གནང་ཡོད་པ་རེད། ལྷག་པར་དུ་ཁོང་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལ་རྒྱབ་སྐྱོར་གནང་བའི་ཐོག་ཡུལ་དེའི་རྒྱ་མཚོའི་ཐོན་ཁུངས་ཉ་ཤ་སོགས་རྒྱ་ནག་ལ་ཕྱིར་ཚོང་བྱ་ཤུགས་ཆེ་རུ་གཏོང་རྒྱུའི་གན་ཡིག་ལའང་ས་རྟགས་བཀོད་རྒྱུ་ཡིན་འདུག་རྒྱ་མཚོའི་ཐོན་ཁུངས་ཉ་ཤ་སོགས་ནི་ཡུལ་དེའི་ལས་ཀའི་གོ་སྐབས་དང་དཔལ་འབྱོར་གྱི་ཡོང་ཁུངས་ཆེ་ཤོས་དེ་ཡིན་པ་རེད། མོལ་དིབ་ཡུལ་གྱི་སྲིད་འཛིན་གསར་པས། རྒྱ་ནག་ལ་ཡུལ་དེའི་ནང་ལ་མ་འཛུགས་དང་ཚོང་འབྲེལ། ཡུལ་སྐོར་སྤྲོ་འཆམ་སོགས་ཀྱི་ཚོང་ལས་ཤུགས་ཆེ་ཙམ་བྱ་དགོས་པའི་ཐབས་ཤེས་བྱ་བཞིན་པ་དེས། རྒྱལ་ནང་ཡུལ་མིས་མ་འཛུགས་དང་ཚོང་ལས་གཉེར་རྒྱུའི་གོ་སྐབས་ལ་གནོད་ཀྱི་རེད་ཞེས་འཛམ་གླིང་དངུལ་ཁང་ཆེན་མོས་མལ་དིབ་ཡུལ་ལ་ཉེན་བརྡ་བཏང་ཡོད་འདུག་པ་མ་ཟད་བདུན་ཕྲག་འདིའི་ནང། མཱལ་དིབ་ཡུལ་གྱི་མཐོ་རིམ་དཔོན་རིགས་གསུམ་གྱིས་སྤྱི་ཚོགས་དྲ་ལམ་བརྒྱུད་རྒྱ་གར་གྱི་སྲིད་བློན་མཆོག་ལ་མཚན་སྨོད་དང། རྒྱ་གར་རྒྱལ་ཁབ་ལ་མཐོང་ཆུང་ཁྱད་གསོད་ཀྱི་འཆལ་གཏམ་སྤེལ་བ་སོགས་ཀྱིས་ད་ཆ་རྒྱ་གར་ནང་ཡུལ་མི་མང་པོས་མཱལ་དིབ་ཡུལ་ནང་རྒྱ་གར་གྱི་ཡུལ་སྐོར་སྤྲོ་འཆམ་པ་འགྲོ་རྒྱུ་མཚམས་འཇོག་བྱེད་དགོས་པ་སོགས་ཀྱི་བསམ་ཚུལ་གླེང་ནས་འབྲེལ་ལམ་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་ཚུལ་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་མིའི་ཚབ་མཚོན་པའི་ཐོག་ནས་གོ་ལའི་མཛངས་མའི་འགྲན་བསྡུར་ནས་ཕྱིར་འབུད་བྱེད་དགོས་བྱུང་བར་བོད་མི་ཚོས་བློ་ཕམ་དང་རྒྱ་ནག་གི་བྱེད་བབ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་པའི་སྐོར་ལ། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནས་འདི་གའི་གསར་འགོད་པ་ཆོ་ལེ་ཆོན་ཕེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཨ་རིའི་ནེའུ་ཡོག་ཏུ་གནས་སྡོད་བྱེད་མཁན། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་རྒྱལ་ཁ་ཐོབ་མྱོང་མཁན། བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཁམ་བོ་ཌི་ཡ་དང་ཝེ་ཏི་ནམ་རྒྱལ་ཁབ་གཉིས་ཀྱི་ནང་དུ་འཚོགས་བཞིན་པའི Miss Global། ཞེས་པའི་མཛངས་མའི་འགྲན་བསྡུར་ནང་བོད་མིའི་ཚབ་མཚོན་གྱི་ཐོག་ནས་མཉམ་ཞུགས་བྱེད་དུ་ཉེ་ཆར་ཕྱིན་ཡོད་ཀྱང། རྒྱ་ནག་གཞུང་གི་གནོན་ཤུགས་ཀྱིས་རྐྱེན་པས། འགྲན་བསྡུར་དེའི་ཁྲོད་དུ། བོད་མིའི་ཚབ་མཚོན་བྱས་ནས་ཞུགས་མ་བཅུག་པར་ཕྱིར་འཐེན་བྱས་པའི་གནས་ཚུལ་ཐོན་ཡོད་པ་བཞིན། ཕྱི་ཟླ་དང་པོའི་ཚེས་བཅུ་ཉིན་གྱི་སྔ་དྲོར། ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་བུད་མེད་ཚོགས་པ་དང། ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་དང་མངའ་རིས་སྤྱི་མཐུན་ཚོགས་པའི་ཚོགས་མི་དང། བསྟན་འཛིན་དཔལ་སྒྲོན་གྱི་ནང་མི། རྨོ་མོ་དགུང་ལོ་བརྒྱད་ཅུ་གྱ་གསུམ་སོན་པ་གཙོས་བྱས་པའི་ནང་མི་རྣམས་ཇེ་ཨེ་ཧྥི་ཁེ་གནམ་ཐང་ལ། བསྟན་འཛིན་དཔལ་སྒྲོན་ལགས་སྣེ་ལེན་ཞུ་བར་བཅར་ཡོད་པ་དང། བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་མཚོན་བྱས་ནས་གོ་ལའི་མཛངས་མའི་འགྲན་བསྡུར་ཁྲོད་མཉམ་ཞུགས་བྱེད་རྒྱུར། རྒྱ་ནག་གཞུང་གིས་གནོན་ཤུགས་བརྒྱུད་ནས་བཀག་འགོག་བྱས་པར་སྐྱོན་བརྗོད་དང། དྲང་བདེན་མ་ཡིན་པའི་བྱེད་ཕྱོགས་ལ་བློ་ཕམ་ཡོད་ཅེས།

ཁམ་བོ་ཌི་ཡའི་རྒྱལ་ཁབ་ནང་དུ་གོ་ལའི་མཛངས་མའི་འགྲན་བསྡུར་ཐེངས་བཅུ་བ་དེ་འཚོགས་བཞིན་པ་དང་དེབ་ཐིར་ནས་ཨ་རིའི་ནིའུ་ཡོག་ཏུ་བཅའ་སྡོད་བྱེད་མཁན་བསྟན་འཛིན་དཔལ་སྒྲོན་ལགས་མཉམ་ཞུགས་བྱེད་དུ་ཕྱིན་ཡོད་པ་དང། ཁོ་མོས་སྤྱི་ཚོགས་དྲ་ལམ་ནས་བོད་ལྭ་གྱོན་ཞིང་བོད་ཀྱི་རྒྱལ་དར་འཁྱེར་ནས་འགྲན་ཞུགས་དེ་ལ་མཉམ་ཞུགས་བྱེད་དུ་འགྲོ་བཞིན་པའི་གནས་ཚུལ་ཁག་ཅིག་བཀོད་ཡོད་ཀྱང། ཁོང་མོ་ཁམ་བོ་ཌི་ཡའི་རྒྱལ་ཁབ་ནང་དུ། འགྲན་བསྡུར་དེའི་ནང་དུ་དངོས་སུ་ཞུགས་རྒྱུ་མ་བྱུང་གོང་ནས། ཁོང་མོ་གོ་ལའི་མཛངས་མའི་འགྲན་བསྡུར་ཁྲོད་ནས་ཕྱིར་འཐེན་བྱེད་དགོས་བྱུང་ཡོད་འདུག་འདིའི་སྐོར་ལ་ཁོང་མོས་འགྲེལ་བརྗོད་འདི་ལྟར་གནང་ཡོད། ཁོང་མོས་ས་གནས་བུད་མེད་ཚོགས་པའི་སྤྱི་ཚོགས་དྲ་ལམ་ངོ་དེབ་བརྒྱུད་ནས་དབྱིན་སྐད་དུ་འགྲེལ་བརྗོད་གནང་པའི་ནང་དོན་ལྟར་ན། རྒྱ་ནག་གཞུང་གིས་ཁུལ་དེའི་སྲིད་བློན་གཙོས་འགྲན་བསྡུར་བཀོད་སྒྲིག་ཚོགས་ཆུང་ལ་གནོན་ཤུགས་སྤྲད་དེ། ཁོ་མོར་འགྲན་བསྡུར་ཁྲོད་བོད་ཀྱི་མིང་བྱང་བཀོད་མི་ཆོག་པ་དང་བོད་རྒྱལ་ལོ་ཞེས་བརྗོད་མི་ཆོག་ཞེས་བཤད་སྐབས་བློ་ཕམ་བྱུང་ལ། ཁོང་མོས་འགྲན་བསྡུར་དེའི་ཆེད་དུ་ཟླ་བ་འགའ་ཤས་རིང་གྲ་སྒྲིག་བྱས་ཤིང། རེ་བ་བཅངས་ནས་འགྲན་བསྡུར་དེའི་ཁྲོད་དུ་ཞུགས་ནས་མཐའ་མའི་སྡིངས་ཆའི་སྟེང་གོམ་བགྲོད་བྱེད་སྐབས། བོད་ཀྱི་མིང་བྱང་ཏི་པེ་ཏི་ཞེས་པ་བཀོལ་མི་ཆོག་པ་དང། བོད་རྒྱལ་ལོ་ཞེས་བརྗོད་མི་ཆོག་པ། བོད་ཀྱི་རྒྱལ་དར་མཉམ་འཁྱེར་མི་ཆོག་པ་དང། དེ་བཞིན་བོད་ཆས་གོན་མི་ཆོག་པ་སོགས་བཀའ་བཏང་ཡོད་པ་མ་ཟད། བོད་དང་ཐའེ་ཝན་གཉིས་ནས་རྒྱལ་སྤྱིའི་འགྲན་ཞུགས་སུ་ཞུགས་འདོད་ཡོད་ཚེ་རྒྱ་ནག་མི་སེར་ཐོག་ནས་མཉམ་ཞུགས་བྱེད་དགོས་པ་སོགས་ཀྱི་ཆ་རྐྱེན་བཏོན་ཡོད་པ་དང། ཁོ་མོས་ཆ་རྐྱེན་དེ་དག་ལ་མོས་མཐུན་གནང་མེད་སྟབས་གོ་སྒྲིག་ཚོགས་ཆུང་གིས་འགྲན་བསྡུར་ཁྲོད་ནས་ཁོང་མོ་ཕྱིར་འབུད་བཏང་ཡོད་པ་རེད་འདུག་ཁོང་མོ་རྒྱལ་སྤྱིའི་རང་བཞིན་གྱི་མཛངས་མའི་འགྲན་བསྡུར་ནང་བོད་པའི་ཚབ་མཚོན་ཐོག་ནས་མཉམ་ཞུགས་བྱེད་རྒྱུའི་གོ་སྐབས་བྱུང་བར་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཡོད་པ་དང། རྒྱལ་སྤྱིའི་ཐོག་བོད་དོན་དྲིལ་བསྒྲགས་བྱེད་རྒྱུའི་ཕན་ནུས་ལྡན་པའི་དགའ་སྤོབས་སྐྱེས་ཡོད་པ་དང། བཙན་བྱོལ་ནང་གི་བོད་མི་རྣམས་ལ་སེམས་ཤུགས་དང་ནུས་སྟོབས་སྐྲུན་པའི་དམིགས་ཡུལ་ཡོད་པ་བཅས་ཁོང་མོས་འགྲེལ་བརྗོད་བྱས་ཡོད་ཀྱང། རྒྱ་ནག་གཞུང་གི་གནོན་ཤུགས་འོག་འགྲན་བསྡུར་དེ་ལ་ཞུགས་ཐུབ་མེད་པར་བློ་ཕམ་བྱུང་ཡོད་པ་དང། གནད་དོན་འདི་དང་འབྲེལ་བའི་ཐོག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས། རྒྱ་ནག་གཞུང་གི་གནོན་ཤུགས་འོག་མཛངས་མ་འགྲན་བསྡུར་གྱི་གོ་སྒྲིག་པས་ཁོང་མོའི་བོད་ཀྱི་མིང་བྱང་བསྒྱུར་ཐབས་བྱས་པར་སྐྱོན་བརྗོད་དང་སྦྲགས་ནས། རྒྱ་ནག་གཞུང་གི་རྒྱལ་སྤྱིའི་སྟེང་གནོན་ཤུགས་ཅི་ལྟ་བུར་སླེབས་ཀྱི་ཡོད་མེད་གསལ་བོ་རེད་ཅེས་འགྲེལ་བརྗོད་གནང་ཡོད་པ་དང། དེ་བཞིན་སྤྱི་ཚོགས་དྲ་ལམ་ནས་ཁོང་མོ་ལ་རྒྱབ་སྐྱོར་དང། རྒྱ་ནག་གཞུང་གི་བྱེད་ཐབས་ངན་པ་དང། གོ་སྒྲིག་བྱེད་མཁན་གྱི་རྒྱལ་ཁབ་དེ་དག་དང་གོ་སྒྲིག་ཚོགས་ཆུང་གི་བྱེད་སྟངས་དེ་ལ་སྐྱོན་བརྗོད་དང་བློ་ཕམ་བྱེད་མཁན་མང་བོ་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅུ་ལི་ཅུན་པེར་ཡིན། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གིས་ལ་དྭགས་ས་གནས་སུ་རྒན་གཞོན་དབྱེར་མེད་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་ཁྲིད་གནང་བཞིན་པའི་སྐོར་ས་གནས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ལ་དྭགས་ནང་པའི་ཚོགས་འདུའི་སྐད་ཡིག་ཚོགས་ཆུང་གི་འགན་ཁུར་འོག་ལོ་ལྟར་བཞིན་མི་མང་ལ་བོད་ཡིག་སློབ་གཉེར་གནང་སྲོལ་ཡོད་པ་དེ་འདི་ལོ་ཕྱི་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འགོ་འཛུགས་སྐབས་ནས་ཟླ་བ་གཅིག་གི་རིང་དམིགས་བསལ་དུ་ད་ལོ་རྒན་གཞོན་དབྱེར་མེད་ཀྱི་མི་གྲངས་སུམ་བརྒྱ་ལྷག་ལ་བོད་ཡིག་སློབ་གཉེར་གནང་བཞིན་འདུག་དེ་ཡང་འདི་ལོའི་ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་དེ་ཉིད་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་གཉིས་ཟུང་འབྲེལ་གྱིས་གོ་སྒྲིག་གནང་བ་ཞིག་རེད་འདུག། ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་གི་འགོ་ཚུགས་མཛད་སྒོར་ལ་དྭགས་ནང་ཚོགས་དབུ་སྐྱོང་ལས་ཚབ་ཚེ་རིང་རྡོ་རྗེ་ལགས་ཀྱིས་གསུང་བཤད་གནང་བའི་ནང་ཁོང་གིས་འདི་ལྟར་གསུངས་སོང། ལ་དྭགས་ནང་ཚོགས་སྐད་ཡིག་ཚོགས་ཆུང་གིས་ལོ་མང་པོ་ནས་ལ་དྭགས་ཡུལ་འདྲ་མིན་དུ་རང་གི་སྐད་ཡིག་ལ་དོ་སྣང་བྱེད་དགོས་པའི་སྐུལ་མ་བཏོན་ཡོད་རེད་ད་ལན་མི་མང་པོ་ཞིག་བོད་ཡིག་སྦྱང་བར་སླེབས་པ་དེ་སྤྱི་ཚོགས་ནང་ཡར་རྒྱས་འགྲོ་བས་ང་ཚོས་སྤོབས་པ་བྱེད་ཀྱི་ཡོད། ཡང་ལ་དྭགས་གཙུག་ལག་སློབ་གཉེར་ཁང་གི་ངོ་ལས་རིགས་བདག་ཌོག་ཊར SK མེ་ཏཱ་ལགས་ཀྱིས། གསུང་བཤད་གནང་བའི་ནང་ང་ཚོ་ལ་དྭགས་གཙུག་ལག་སློབ་གཉེར་ཁང་གིས་ལོ་མང་ནས་མི་མང་ལ་བོད་ཡིག་བསླབ་རྒྱུའི་འབད་བརྩོན་བྱེད་བཞིན་ཡོད་པ་གསུངས་སོང། ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་བོད་ཡིག་སློབ་སྦྱོང་སྤྲད་རྒྱུ་དེ་དུས་རིང་པོ་ཞིག་ནས་ས་གནས་འཛིན་སྐྱོང་དང་མཁས་དབང་ཁག་ཅིག་དང་གྲོས་མོལ་གྱིས་འབད་བརྩོན་བྱེད་བཞིན་ཡོད། ཕྱི་ལོ་གསར་པ་འགོ་བཙུགས་པ་དང་མཉམ་ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་སྤྲད་ཡ་དེ་གཏམ་བཟང་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་སྐད་ཡིག་དེའི་སྐོར་གྲོས་ཚོགས་ནང་ལ་ཡང་སྐད་ཆ་བཏོན་ཡོད་པ་དང་སྐད་ཡིག་དེ་སྲུང་སྐྱོབ་བྱེད་ཡ་དེ་ང་ཚོ་ཚང་མའི་ལས་འགན་རེད། ས་གནས་ཀྱི་དགོན་པ་ག་འདྲ་ཞིག་ལ་འགྲོ་ན་བོད་ཡིག་མཐོང་དུས་སྐད་ཡིག་དེ་ཤེས་ཡ་ཧ་ཅང་གལ་ཆེར་མཐོང་གི་འདུག་སྐད་ཡིག་དེ་ཡར་རྒྱས་གོང་འཕེལ་གང་མང་གཏོང་བར་ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་རྒྱབ་སྐྱོར་དང་གྲ་སྒྲིག་ཆ་ཚང་ཡོད། དེ་མ་ཚད་རྒྱ་གར་གྱི་ཤེས་ཡོན་སྲིད་བྱུས་གསར་པའི་ནང་རང་གི་མ་སྐད་ལ་དོ་སྣང་བྱེད་དགོས་པའི་གལ་གནད་བཏོན་དགོས་ཞེས་ཁ་གསལ་འཁོད་ཡོད་པ་རེད། དེ་ཡང་ད་ལོ་བོད་ཡིག་སློབ་སྦྱོང་གནང་མཁན་མི་གྲངས་སུམ་བརྒྱ་ཙམ་ཡོད་དུས་གོ་སྒྲིག་ཚོགས་ཆུང་ནས་སློབ་ཕྲུག་སྡེ་ཚན་གཉིས་ལ་དབྱེ་སྟེ་སྔོན་འགྲོའམ་རྨང་གཞི་དང་རིམ་པ་མཐོ་བའམ Advanced བཅས་སློབ་གཉེར་གནང་བཞིན་ཡོད་པར་འདི་ག་རླུང་འཕྲིན་ཁང་ནས་སློབ་ཕྲུག་ཁག་ཅིག་ལ་བོད་ཡིག་སློབ་གཉེར་དེ་ཉིད་ཁོང་སྒེར་རྣམས་ལ་ག་ཚོད་ཕན་ཐོགས་ཡོད་པའི་ཐོག་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་དགུང་ལོ་དྲུག་ཅུ་རག་གསུམ་ཡིན་པ་ངག་དབང་བརྩོན་འགྲུས་ལགས་ཀྱིས་ལོ་ཤས་ནས་དགུན་དུས་སུ་བོད་ཡིག་སྦྱང་དུ་ཡོང་གི་ཡོད་པ་དང་དེ་ཁོང་ལ་ཕན་ཐོགས་ཆེན་པོ་ཡོད་པ་གསུངས་བྱུང། ང་རང་བོད་ཡིག་སྦྱང་ཡ་དེ་ན་ནིང་ནས་ཡོང་བ་ཡིན་ད་ཡར་རྒྱས་ཀྱི་རྣམ་པ་ཅུང་ཙམ་ཤེས་ཀྱི་འདུག་ད་ང་འཆི་མི་ཞིག་ཡིན་དུས་ཆོས་མ་ཤེས་ན་ཁག་པོ་འདུག་བསམ་ནས་ཡོང་བ་ཡིན་དེ་ཡང་དུས་རྒྱུན་གྱི་ཞལ་འདོན་ཅིག་ཀློག་ཐུབ་ན་བསམ་ནས་རེ་བ་བྱེད་ཀྱི་ཡོད་ང་ཚོའི་དགེ་རྒན་གྱི་བཀའ་དྲིན་ལ་ཕན་ཐོགས་པོ་འདུག་ང་རང་ལོ་དྲུག་ཅུ་རག་གསུམ་ཡིན་འོན་ཀྱང་ད་དུང་ང་རང་ཀ་ཁ་མ་ཤེས་ན་ཁག་པོ་འདུག་བསམ་བྱུང། ཡང་སློབ་གྲྭའི་སློབ་ཕྲུག་ཡིན་པ་པད་མ་དབང་མོ་ལགས་ཀྱིས། ང་ཚོའི་སློབ་གྲྭ་ལ་བོད་ཡིག་བསླབ་ཀྱི་མེད་དུས་ད་ལན་ང་རང་བོད་ཡིག་སྦྱང་བར་ཡོང་བ་དེ་ཤེས་ཡོན་འཕར་མ་ཞིག་ལ་ཚོར་གྱི་འདུག་བོད་ཡིག་གི་རྨང་གཞི་ང་རང་སྔོན་མ་ནས་ཤེས་ཀྱི་ཡོད་ཡང་དེང་སང་སློབ་གྲྭའི་དགུན་ཁའི་གུང་སེང་འཁེལ་གྱི་ཡོད་དུས་ང་རང་བོད་ཡིག་སྦྱང་དུ་ཡོང་བ་ཡིན་ད་ལན་ང་རང་ཆེན་པོ་ཆགས་ཡོད་དུས་མགོ་འཚོས་ནས་སྦྱང་ཡ་དེ་ལས་སླ་བར་དང་ཕན་ཐོགས་ཆེན་པོ་འདུག། ཡང་འདི་ག་རླུང་འཕྲིན་ཁང་ནས་ཁོང་ནས་ད་ལན་བོད་ཡིག་སྦྱང་བར་དང་བླངས་བྱས་ནས་ཡོང་མིན་དང་ཡང་ཕ་མས་བཏང་ཡོད་མེད་ལ་བཀའ་འདྲི་ཞུས་པས་ཁོང་གིས་ང་རང་རང་མོས་བྱས་ནས་ཡོང་བ་ཡིན། བོད་ཡིག་འདི་རང་གི་སྐད་ཡིག་ཡིན་དུས་མང་དུ་སྦྱང་ཡའི་འདོད་པ་ཡོད། རྒན་རྡོ་རྗེ་རྣམ་རྒྱལ་ལགས་ད་ལན་བོད་ཡིག་བསླབ་མཁན་ནང་ནས་དགེ་རྒན་གཅིག་ཡིན་པ་དང་ཁོང་གིས་འཛིན་གྲྭའི་ངོ་སྤྲོད་ལ་འདི་ལྟར་གསུངས་བྱུང། གསལ་བྱེད་དང། ཨེ་ནི་ཡའི་སྔོན་འཇུག་རྗེས་འཇུག་གི་དབྱེ་བ་དང་ཨེ་ནི་ཡའི་ལ་དོན་དང་སླར་བསྡུ་ད་ཕལ་ཆེར་ཕལ་ཆེར་རྗེས་འཇུག་ལ་ལྟོས་པའི་ཕྲད་གཞན་དབང་ཅན་གྱི་དེ་ད་ག་རེ་གཅིག་ཚར་ཡག་གི་ངའི་ད་ག་རེ་བརྩོན་འགྲུས་འདྲ་པོ་དེ་དེ་རེད་ལ། ད་ལོངས་དེ་རྗེས་ལ་ད་ཁོ་ཚོ་ད་ད་སློབ་ཕྲུག་དེ་ཚོ་དཔེ་དབྱིངས་དང་ད་ཅིག་བརྩོན་འགྲུས་ཆེན་པོའི་ངང་ནས་ཁོ་ཚོ་ནམ་རྒྱུན་ཞོགས་ཀའི་ཆུ་ཚོད་བཅུ་དང་ཕྱེད་ཀ་ནས་གཅིག་དང་ཕྱེད་ཀ་བར་དུ་ནམ་རྒྱུན་ད་ནང་ཚོགས་ཀྱི་ད་ད་ཚོགས་ཁང་ཅིག་ཡོད་རེད་ཚོགས་ཁང་ནང་ལ་ཁོ་ཚོར། ད་འདི་ག་ས་སློབ་སྦྱོང་ད་བྱེད་དང་བྱེད་བཞིན་པ་རེད་ལ། དེ་ཡང་དམིགས་བསལ་དུ་མི་གྲངས་མང་པོ་ཞིག་བོད་ཡིག་སྦྱང་དུ་ཕེབས་པ་དེ་ཚོ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་བླ་ཆེན་རྣམ་པས་གསུང་ཆོས་གནང་བ་དག་དོན་རྟོགས་ཐུབ་པའི་རེ་བར་ཡོང་གི་ཡོད་པ་རྒན་རྡོ་རྗེ་རྣམ་རྒྱལ་ལགས་ཀྱིས་གསུངས་བྱུང། ངོ་མ་ནི་ཡར་རྒྱས་ད་བྱུང་དང་འབྱུང་བཞིན་པ་རེད་ཨེ་ནི་བྱས་ཙང་ད་ད་ལྟ་གཙོ་ཆེ་ཤོས་དེ་དེ་ནི ྋགོང་ས་མཆོག་རྒྱལ་བ་ཡིད་བཞིན་ནོར་བུའི་ཐུགས་རྗེ་བཀའ་དྲིན་དང་ཨེ་ནི་བོད་ཀྱི་བླ་ཆེན་ཁག་ས་སྐྱ་བཀའ་བརྒྱུད་རྙིང་མ་དེ་ནི་དགེ་ལུགས་ཀྱི་བླ་ཆེན་ཁག་གིས

དེ་བྱས་ཙང་ཁོ་ཚོ་གཅིག་གི་དཔེ་ཆ་ཡག་པོ་སྦྱངས་ནས་དེའི་རྗེས་ལ་ཨེ་ནས་ཁོ་ཚོ་ད་ད་ག་རེ་ཟེར་སློབ་སྦྱོང་བྱེད་ཡ་དེ་དེ་དཔེ་ཆ་ཡིན་ན་དཔེ་ཆའི་གཞུང་དེ་ཨེ་ནས་ཡག་པོ་བྱས་ནས་མཁྱེན་ཡ་དང་ཨེ་ནས་དཔེ་ཆའི་གཞུང་དེ་ད་ག་རེ་ཟེར་དཔེ་ཆ་ནང་ན་ག་རེ་གསུངས་པ་དེ་བློ་ལ་ངེས་པའི་ཆེད་དུ་ཁོ་ཚོ་ཕལ་ཆེར་ཕལ་ཆེར་དེ་སྦྱངས་ཡིན་ས་རེད་ངས། ལ་དྭགས་ས་གནས་སུ་བོད་ཡིག་ལ་རང་གི་ཡུལ་སྐད་བཞིན་བྷོ་ཊི་ཡང་འབོད་སྲོལ་ཡོད་པ་དང་བོད་ཡིག་ལ་ཆོས་སྐད་དང་དུས་རྒྱུན་དུ་བཀོལ་བའི་སྐད་ལ་ཕལ་སྐད་ཞེས་ཕལ་སྐད་དེ་བྲིས་ན་སུམ་རྟགས་སོགས་མ་མཐུན་པའི་ལ་དྭགས་ཀྱི་ཞེས་འབྲི་དགོས་པའི་ཚབ་ལ་ལ་དྭགས་སི་ཞེས་འབྲི་མཁན་མང་པོ་ཡོད་དུས་འདི་ག་རླུང་འཕྲིན་ཁང་ནས་དེ་དང་འབྲེལ་རྒན་རྡོ་རྗེ་རྣམ་རྒྱལ་ལགས་ལ་བཀའ་འདྲི་ཞུས་པས་ཁོང་གིས་འདི་ལྟར་གསུངས་བྱུང། ད་མ་གཞི་སུམ་རྟགས་ལབ་ན་རོ་བ་ལྟ་ང་ཚོའི་ལ་དྭགས་ཁོ་རང་གིས་ད་དེ་ལ་ཕལ་སྐད་ལབ་རེད་བ། ཕལ་སྐད་འདི་ཁོ་རང་ཕལ་སྐད་ཐོག་ནས་ཡང་ང་ཚོ་ཚིག་མཛོད་ཅིག་བཟོ་ན་བཟོ་ཐུབ་ཡ་ཡོད་རེད། ཡིན་ན། ཕལ་སྐད་དེ་ཕྱོགས་གཅིག་ལ་བཞག། ཨེ་ནི་གཅིག་པོ་ནི་དོན་འཁྱོལ་གྱི་ཁོ་རང་ཆོས་ཚིག་ཅིག་ཡོད་རེད་ཆོས་ཚིག་དེ་ག་རང་བཞག་རེད་བ། ད་ཆོས་ཚིག་དེ་ག་རེད་ཟེར་ན་ང་ཚོ་ད་ལྟ་བཀའ་འགྱུར་བསྟན་འགྱུར་དེ་ཚོ་ཆོས་ཚིག་ནང་ལ་ཡོད་རེད་བ། ད། ཆོས་ཚིག་ནང་ལ་ཡོད་ཙང་ད་བཀའ་འགྱུར་བསྟན་འགྱུར་ལ་བསྒྱུར་བ་དང། ང་ཚོ་ལྟ་ཡག་ད་དཔེ་ཁོ་རང་དཔེ། སྲིད་ཁོ་རང་སྲིད་ཀྱི་མ་རེད་ད་དེ། ཕལ་སྐད་ནང་ལ་བསྒྱུར་ཡ་ཁོ་རང་དཔེ་ཁག་པོ་རེད་བ། འདི་བྱས་ཙང་ངས་འདི་ཞུ་ཡ་ཡིན། ལ་དྭགས་སྐད་ལ་དྭགས་སྐད་ཁོ་རང་ཕལ་སྐད་དེ་དཔེ་མི་སྲིད་ཡག་པོ་རེད་ཡིན་ན། དེའི་ནང་ལ་སོ་སོ་གི་ཡང་སྐད་ཡིག་ཡག་པོ་མཁྱེན་ཡ་ལ་ལ་དྭགས་ཀྱི་ཁོ་རང་ཕལ་སྐད་ནང་ལ་ང་ཚོ་ཚིག་མཛོད་ཅིག་བཟོ་ན་བཟོ་ཐུབ་མཁན་གྱི་མཁས་པ་དང་འདི་འདྲ་བྱུང་ན་དཔེ་ཁེ་བཟང་རེད་ཞུ་ཡ་ཡིན། མ་གཞི་ང་ཚོ་བཀའ་འགྱུར་བསྟན་འགྱུར་ཅིག་ཆོས་ཚིག་ཅིག་ཡོད་རེད་བ། དེ་ཆོས་ཚིག་དེ་ངོ་མ་ཁོ་རང་རང་འཇགས་བཞག་དགོས་རེད་འདི་མ་གཏོགས་ཁ་ཚ་མ་བཞག་ན་ག་རེ་ཉེན་ཁ་ཡོད་རེད་ཟེར་ན་ང་ཚོ་སྤུ་གུ་དེ་ཚོ་ལ་ཨེ་ནི།

ང་ཚོ་ཧ་གོ་མ་རེད་གཅིག་དཔེ་ཆ་སྦྱང་དུས་བསམ་པ་དཔེ་ཧ་གོ་མ་རེད་གཉིས་ཆ་ཡོད་ན་དཔེ་ཡག་པོ་རེད་ངས་ཞུ་ཡ་ཡིན། ཡང་ལ་དྭགས་སུ་ཕལ་སྐད་ཁྱབ་པ་དེ་ཡི་ནང་བོད་ཀྱི་ཐ་སྙད་རྙིང་པ་འདྲ་མིན་ཡོད་པ་མི་མང་པོས་ངོས་འཛིན་བྱེད་ཀྱི་འདུག་ཟླ་བ་གཅིག་གི་བོད་ཡིག་སློབ་གཉེར་དེའི་ནང་གི་དགེ་རྒན་གཅིག་རྒན་དཔལ་ལྡན་འཇིགས་མེད་ལགས་ཡིན་པ་དང་ཁོང་གིས་སློབ་སྦྱོང་ཇི་འདྲ་བསླབ་ཀྱི་ཡོད་པའི་ཐོག་འདི་ལྟར་གསུངས་བྱུང། སྔོན་འགྲོའི་ནང་ལ་གཅིག་གིས་ཡིག་འབྲུ་གཉིས་བསྲེས་བསླབ་ཡ་དང་ཡི་གེ་དེ་ཡིག་འབྲུ་ཡང་གསུམ་བསྲེས་བསླབ་ཡ་ནི་གཅིག་དང་པོ་ཀ་ཁ་ནས་བྱས་ནས་ཁོ་ཚོ་ལ་གསལ་བྱེད་སུམ་ཅུ་རེད་བ་འདི་བསླབ་བྱས་དེ་ནི་ཡི་གེ། ཉིས་བསྲེས། སུམ་བསྲེས་འདི་འདྲས་འདི་འདྲས་ཀྱིས་དེ་ནི་ར་མགོ་ལ་མགོ། འདོགས་བརྩེགས་དང་དེ་ཚང་མ་ངས་བསླབ་ཡ་གི་འདི་འདྲས་འཆར་གཞི་འདྲ་བོ་ཡོད་རེད་ད་འདི་སྔོན་འགྲོ་དང་པོ་ནང་ལ་རེད་སྔོན་འགྲོ་ནང་ལ་རེད་ད། ཡང་རྒན་ལགས་ཀྱིས་དུས་རྒྱུན་དུ་རང་རེའི་ཡུལ་དུ་ཐོག་མ་ཀ་ཁ་ཀློག་མ་ཤེས་མཁན་མང་པོ་ལ་དེང་སང་ཆོས་ཀློག་ཐུབ་པའི་སློབ་སྦྱོང་གནང་འདུག་དེར་རྒན་ལགས་ཀྱིས་སྒེར་གྱི་སྤོབས་པ་ཇི་འདྲ་ཡོད་པའི་ཐོག་བཀའ་འདྲི་ཞུས་པར་ཁོང་གིས། ང་རང་ཚོ་ད་ལྟ་ནང་ཚོགས་ནང་ལ་མིན་པ་དེ་ནི་ནང་ཚོགས་ལ་ད་དགུན་ཁ་ལ་མ་གཏོགས་ཡོད་མ་རེད་དེ་ང་རང་གི་ཡུལ་ལ་གཅིག་གི་དགུན་ཁ་མིན་པ་དུས་རྒྱུན་དེ་ནི་ང་ཚོ་དབྱར་ཁ་འདྲ་བོ་རེད་དགུན་ཁ་རེད་དེ་ནི་གཅིག་དེ་འདྲ་བསླབ་བསླབ་བཞིན་པ་རེད་ད་བསླབ་ད་ནའང་བསླབ་ཀྱི་ཡོད་རེད་ད་དེ་འདི་ལ་དེ་དཔེ་མི་སྲིད་ཀྱི་མི་ཧ་ལམ་མི་བརྒྱད་ཅུ་དགུ་བཅུ་རེད་ད་གཅིག་ཐར་ཀེར་འདྲ་བོ་རེད་ད་ཁོང་ཚོ་དང་པོ་ད་ཁོང་ཚོ་ཀ་ཁ་ཤེས་ཀྱི་མི་འདུག་དེ་ལོ་བདུན་ཅུ་བརྒྱད་ཅུ་ཆགས་ཀྱི་འདི་འདྲའི་ལོ་ལོན་མཁན་འདི་ནི་མང་པོ་འདུག་ད་དེ་ཚོ་ལ་ཀ་ཁ་ཤེས་ཀྱི་མི་འདུག་ད་དེ་ངས་བསླབ་བྱས་ལོ་མང་པོ་བསླབ་བྱས་དེང་སང་ཁོང་ཚོ་དཔེ་ཆ་ལྟ་ཡ་དང། དེ་འདྲས་ཀྱི་དེ་ནི་ཡར་རྒྱས་དཔེ་མི་སྲིད་ཧ་ལས་ཀྱི་ཡར་རྒྱས་འདྲ་བོ་དེ་ནི་ཆགས་ཟིན། ལ་དྭགས་ས་གནས་ཀྱི་ཡུལ་འདྲ་མིན་དུ་སྒེར་བདག་ཚོགས་པ་དེ་བཞིན་གཞུང་གི་འགན་ཁུར་འོག་ཆད་བྲལ་ཡོན་ཏན་ཞེས་མི་མང་ལ་བོད་ཡིག་སློབ་གཉེར་གནང་སྲོལ་འདུག་ཡང་ལ་དྭགས་ནང་པའི་ཚོགས་འདུས་དགུན་དུས་སུ་རིན་མེད་ཐོག་བོད་ཡིག་སློབ་གཉེར་གནང་བ་དེ་ཐོག་མ་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་འགོ་ཚུགས་བྱུང་བ་དང་ལོ་རེ་བཞིན་སྦྱོང་མཁན་མང་དུ་བྱུང་ཡོད་པ་དང་ད་ལོ་དེ་ཁྱོན་མི་གྲངས་སུམ་བརྒྱ་ལྷག་བྱུང་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། དེ་ནས་ཆེད་སྒྲིག་ལེ་ཚན་ནང་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་གཉེར་གྱི་ཡོད་པ་དང་འོས་བསྡུ་དེ་བཞིན་ཐའེ་ཝན་ནང་ལོ་རྒྱུས་ཀྱི་རང་བཞིན་གྱི་དུས་ཚིགས་ཤིག་ཡིན་པ་དང། འོས་བསྡུའི་གྲུབ་འབྲས་ཀྱི་གལ་འགངས་ཀྱི་སྐོར་ལ་འབྲེལ་ཡོད་མི་སྣར་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནང་འཛམ་བུ་གླིང་གི་རྒྱལ་ཁབ་དྲུག་ཅུ་རེ་ལྔ་ཙམ་གྱི་ནང་སོ་སོའི་རྒྱལ་ཁབ་ནང་གི་རྒྱལ་ཡོངས་འོས་བསྡུ་ཆེན་མོ་གནང་གི་ཡོད་པ་དང་འབྲེལ་དེ་ཡང་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་གནང་གི་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ཐེངས་འདིའི་ཐའེ་ཝན་ནང་གི་འོས་བསྡུ་ཆེན་མོ་འདི་ནི། ཐའེ་ཝན་ཙམ་མ་ཡིན་པར་རྒྱལ་སྤྱིའི་ནང་གི་མང་གཙོ་དང་རང་དབང་སྲུང་སྐྱོབ་ཆེད་ཧ་ལས་པའི་གལ་ཆེན་པོ་ཆགས་ཀྱི་ཡོད་པ་འགྲེལ་བརྗོད་གནང་གི་འདུག། གཅིག་ནས་ཁོ་རང་འཛམ་གླིང་ལ་མཚོན་ན་གལ་ཆེན་པོ་ཆགས་ཡ་དེ་ཁོ་དམངས་གཙོ་གི་སྒྲིག་གཞི་དང་དམངས་གཙོ་གི་ལམ་ལུགས་ཅན་གྱི་རྒྱལ་ཁབ་ཅིག་ཆགས་ཡོད་རེད། དེས་འཛམ་གླིང་གི་སྲིད་དབང་སྒེར་གཅོད་དང་དམར་ཤོག་གི་སྲིད་གཞུང་དང་དེ་ཚོའི་སྟེང་ན་ད་ཁ་སང་དེ་རིང་གི་འཛམ་གླིང་ནས་བཤད་ན་ནི་ཁོའི་སྔོན་ཐོན་དང། ཡར་རྒྱས་དང་ཨ་ནི་མི་དམངས་ལ་ཕན་ཐོགས་ཡ་དང་མི་དམངས་ལ་དབང་ཆ་ཡོད་པའི་ཨ་ནི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་དེ་འདི་སྒང་ལ་ཁོ། ད་ཐའེ་ཝན་དེ་ཨ་ནི་འཛམ་གླིང་གི་རང་དབང་ཅན་གྱི་དམངས་གཙོའི་རྒྱལ་ཁབ་དང་དམངས་གཙོ་གི་སྒྲིག་གཞི་དང་ལམ་ལུགས་སྲུང་སྐྱོབ་བྱེད་ཡ་ལ་དབང་ཚགས་ཡ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ། དང་པོ་རེད་གཉིས་པ་དེ། ཐའེ་ཝན་གྱི་དཔལ་འབྱོར་དང་ཐའེ་ཝན་གྱི་ལག་རྩལ་ལྷག་པར་དུ་ད chips། ཟེར་གྱི་འདུག་པ་ད་དེ་ཚོ་ཚན་རིག་གི་ད chips གཅིག་པོའི་སྒང་ནས་འཛམ་གླིང་ལ་ཁོ་ཤུགས་རྐྱེན་ཅིག་ཐེབས་བསྡད་ཡོད་ཅིག་རེད་དེ་འདི་སྒང་ལ་ཐའེ་ཝན་ལུང་པ་ཆུང་ཆུང་ཅིག་རེད་དེ་ལུང་གླིང་ཕྲན་ཆུང་ཆུང་ཅིག་རེད་དེ་ཁོ་རང་གིས་འཛམ་གླིང་གི་དཔལ་འབྱོར་ལྷག་པར་དུ་ད་ཚན་རིག་ལག་རྩལ་གྱི་སྒང་ལ་ཡང་བྱས་རྗེས་གལ་ཆེན་པོ་ཅིག་བཞག་བསྡད་ཡོད་རེད་ཨ་ནི་ཁོ་རང་གིས་བཟོ་རྒྱུ་གི་ཅ་ལག་དེ་ཚོ་མིས་དོགས་པ་ཟ་མ་དགོས་ཡ་དང་ཨ་ནི་ཉེན་ཁ་མེད་ཡ་དང་འཛམ་གླིང་གི་མི་ཚང་མ་བེད་སྤྱོད་བྱས་ན། ཅིག་ཆོག་ཡག་གི་ཨ་ནི་དེ་འདྲ་འཛམ་གླིང་ལ་ཕན་ཐོགས་བསྡད་ཡོད་ཡག་གི་ཨ་ནི་ལུང་པ་ཅིག་ཆགས་བསྡད་ཡོད་རེད་དེ་གཅིག་རེད་གསུམ་པ་དེ་ཐའེ་ཝན་དེ་ཨ་ནི་རྒྱ་ནག་དམར་ཤོག་གི་ཐག་ཉེ་ཤོས་ཀྱི་ཨ་ནི་ད་ཐག་ཉེ་བོ་ཡིན་པ་གི་ཨ་ནི་མང་གཙོ་གི་སྒྲིག་གཞི་ཅིག་ཆགས་བསྡད་ཡོད་རེད་མང་གཙོ་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་དེ་འདི་སྒང་ལ་དེ་གི་འཛམ་གླིང་ལ་ག་རེ་བྱེད་དགོས་པ་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གིས་ག་དུས་ཡིན་ན་རྒྱ་ནག་ལ་མང་གཙོའི་འགྲོ་ཐུབ་ཀྱི་མ་རེད་ཅེས་དམངས་གཙོ་ལ་སོང་ན་ཁོ་རང་ཁོ་རང་ཚོ་རིག་གཞུང་དང་རྒྱ་ནག་གི་གནས་སྟངས་ཀྱི་འོག་ནས་དམངས་གཙོ་ཟེར་ཡ་དང་རང་དབང་ཟེར་ཡ་གི་ལམ་ལུགས་དེ་རྒྱ་ནག་ལ་འོས་འཚམས་ཡོད་པ་མ་རེད་ཅེས་རྒྱ་ནག་མི་རིགས་དང་རིག་གཞུང་གི་སྒང་ནས་ཡོང་གི་མ་རེད་ཟེར་ཡ་གི་ལོག་འགྲེལ་ཅིག་བྱས་ནས་མི་མང་ལ་མགོ་སྐོར་བཏང་བསྡད་ཡོད་དེ་སྐྱག་རྫུན་ཡིན་པ་དེ་ཐའེ་ཝན་གྱིས་གསལ་པོ་བྱས་འགྲེལ་བཤད་བརྒྱབ་ཡོད་རེད་ཐའེ་ཝན་དེ་མི་རིགས་ཀྱི་སྒང་ནས་རིག་གཞུང་གི་སྒང་ནས

ཆོག་ཡག་དང་བྱེད་ཐུབ་ཡག་དང་བྱེད་དགོས་ཡག་ཅིག་ཡིན་པ་དེ་ནི་ཐའེ་ཝན་གྱིས་འགྲེལ་བཤད་བརྒྱབ་ཡོད་རེད་དེ་ནི་གང་ལགས། ཐའེ་ཝན་འཛམ་གླིང་གི་བདེ་འཇགས་དང་ལྷག་པར་དུ་ད་མང་གཙོ་གི་རྒྱལ་ཁབ་ཅིག་ཡིན་དེ་གང་ལགས་ཁོ་མང་གཙོ་གི་ལམ་ལུགས་དང་རང་དབང་སྲུང་སྐྱོབ་བྱེད་ཡག་ལ་ཨ་ནི་འཛམ་གླིང་གི་ད་སྲུང་སྐྱོབ་བྱེད་མཁན་གྱི་ལུང་པ་ཅིག་ཆགས་བསྡད་ཡོད་རེད་ཁོ་རང་གི་སྟོབས་ཤུགས་ཆེ་ཆུང་ལ་མ་བལྟས་ནས་ཁོ་རང་འཛམ་གླིང་གི་རང་དབང་དང། དམངས་གཙོའི་ལམ་ལུགས་སྲུང་སྐྱོབ་བྱེད་མཁན་གྱི་དང་ཨ་ནི་མི་དམངས་ཀྱི་རང་དབང་དང་མི་དམངས་ཀྱི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ཅིག་ཆགས་བསྡད་ཡོད་རེད་དེ་འདི་ག་ལ་འཛམ་གླིང་ལ་ཧང་སང་ཡག་གལ་ཆེན་པོ་ཆགས་བསྡད་ཡོད་རེད་ཐེ་ཝན་ཁོ་ལུང་པ་ཆུང་ཆུང་ཅིག་རེད་དེ་ཧང་སང་ཡག་གལ་ཆེན་པོ་ཆགས་ཡོད་རེད་ད་དཔེར་ན་ཐེ་ཝན་དང་ཉི་ཧོང་དང་ཨ་ནི་ད་དེ་ནས་མར་སོང་ན་ཁོ་རང་ཚོ་གི་ཨ་ཅིག་རྒྱ་ནག་གི་སྟོབས་ཤུགས་དེ་ཕར་ཨ་མི་རི་ཀ་ཕྱོགས་དང་ཨ་ནི་དམངས་གཙོའི་ལུང་པ་དེ་ཚོ་མ་ཡོང་ལ་ཡང།

གཅིག་ནི་མང་གཙོ་ཚོགས་པ་རེད་ཨ་ནི་དེ་ནི་ཁོ་རང་གི་གཙོ་བོ་དེ་ཐའེ་ཝན་གྱི་ཐོབ་ཐང་སྲུང་སྐྱོབ་བྱེད་ཡ་དང་དེ་ནང་བཞིན་འཛམ་གླིང་གི་མང་གཙོ་རྒྱལ་ཁབ་ཨ་མི་རི་ཀ་གཙོས་བྱས་པའི་མང་གཙོ་རྒྱལ་ཁབ་ཧོན་ནན་ད་ཉི་ཧོང་དང་ནི་ཤོག་ཁོ་ད་ཡུ་རོབ་ལ་སོགས་པ་ལ་འབྲེལ་བ་ཤུགས་ཆེན་པོ་ཡོད་མཁན་དང་ཨ་ནི་ཁོ་རང་གིས་ད་རྒྱ་ནག། གི་སྲིད་དབང་སྒེར་གཅོད་དང་དམར་ཤོག་རང་ལུགས་ཀྱི་ལྟ་བ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་བྱེད་ཀྱི་ཡོད་ཡ་དང་དེ་ངོས་ལེན་བྱེད་ཀྱི་མེད་ཡ་གི་སྟོབས་ཤུགས་ཆེན་པོ་བྱེད་ཀྱི་འདུག་གང་ལགས། དེའི་གི་ཐའེ་ཝན་མུ་མཐུད་དུ་རང་དབང། དམངས་གཙོ། དེ་འདྲ་གི་ལུང་པ་ཅིག་མུ་མཐུད་དུ་དེའི་ངོ་བོ་དེ་སྲུང་སྐྱོབ་བྱེད་ཐུབ་ཡ་གི་ལ་ཞེ་པོ་ཕན་ཐོགས་ཀྱི་ཡོད་རེད་བསམ་གྱི། དེ་མ་གཏོགས་བོད་དེ་གོ་མིན་ཏང་ལྟ་བུ་གལ་སྲིད་ན་ཐོབ་པ་ཡིན་ན་ཁོ་རང་ད་རྒྱ་ནག་དང་འབྲེལ་བ་གཏིང་ཟབ་པོ་རེད། རྒྱ་ནག་ལ་ག་དུས་ནས།

ད་ཚན་རིག་ལག་རྩལ་གྱི་ད chips གཙོས་བྱས་པའི་ཚན་རིག་ལག་རྩལ་གྱིས་འཛམ་གླིང་གི་མི་ཚང་མ་ལ་ཕན་ཐོགས་ཡ་བཟོ་ཡ་དང་འཛམ་གླིང་གི་ད་རང་དབང་དང་དམངས་གཙོ་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་ཡ། དེ་ཚོ་ལ་གོ་མིན་ཏང་གིས་དབང་ཆ་ཟིན་པ་ཡིན་ན་ཏན་ཏན་གནོད་པ་བྱེད་ཡ་དང་དེ་ལ་ཤུགས་རྐྱེན་ཐེབས་ཀྱི་རེད་བསམ་གྱི་འདུག་དེ་འདི་གང་ལ་ད་ད་ལྟ་གི་མང་གཙོ་ཚོགས་པ་ད་ལྟ་གི་གཞུང་ཟིན་མཁན་གྱི་ལ་ཐོབ་ཐོབ་པ་ཡིན་ན།

དེ་གཅིག་རེད་བསམ་གྱི་འདུག་གཉིས་པ་ག་ནི་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་དེ་སྲུང་སྐྱོབ་བྱེད་ཡ་དེ་མུ་མཐུད་དུ་རྒྱུན་མཐུད་ཡ་དང། ཐེ་ཝན་མི་དམངས་ལ་ཐོབ་ཐང་ག་རེ་ཡོད་པ་དེ་སྲུང་སྐྱོབ་བྱེད་ཡ་ལ་ཏན་ཏན་མང་གཙོ་ཚོགས་པ་ཐོབ་པ་ཡིན་ན་ནི་ཚོགས་པ་གཞན་དག་ལས་ཁྱད་པར་ཤུགས་ཆེན་པོ་ཡོད་རེད་བསམ་གྱི་འདུག་ཁོ་རང་གི་ཆབ་སྲིད་ཀྱི་ལངས་ཕྱོགས་དང་ཁོ་རང་གི་དམངས་གཙོ་གི་ལྟ་བ་དང་དེ་ཚོ་དཔེ་དེ་ད་ཁོ་རང་གི་དང་པོ་བཙུགས་པ་ནས་བཟུང་སྟེ་ཐའེ་ཝན་ལ་མང་གཙོ་ཐོབ་པའི་བར་དུ་འཐབ་རྩོད་བྱེད་མཁན་གྱི་ཚོགས་པ་གཅིག་ཡིན་དུས་གང་ལ་ཁོ་རང་ཕྱོགས་གང་ནས་བལྟས་ན་གཅིག་མང་གཙོ་དང་ཐོབ་ཐང་དང་མི་མང་གི་ཐོབ་ཐང་སྲུང་སྐྱོབ་བྱེད་ཡ་ལ་ཏན་ཏན་ཕན་ཐོགས་ཡ་དང་རྒྱ་ནག་གི་དུག་ཤིག་དེ་ཐའེ་ཝན་ནང་ལོགས་ལ་མ་ཡོང་ལ་མ་ཡོང་ཡ་བཀག་ཡ་དང་དེ་ལ་ཁ་གཏད་གཅོག་ཡ་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་དེ་དུས་གང་ལ་དེ་འདྲ་ཡིན་དུས་གང་ལ་འཛམ་གླིང་གི་དམར་ཤོག་གི་རྒྱ་ནག་དང།

ཐའེ་ཝན་ཟེར་ཡ་དེ་རྒྱལ་ཁབ་ཅིག་ཡིན་པ་རྩ་བ་ནས་ངོས་ལེན་བྱེད་ཀྱི་ཡོད་མ་རེད། ད་ཁེ་ཉིན་མ་དེ། བརྙན་འཕྲིན་ནང་ལོགས་ནས་སྲིད་འཛིན་གྱི་འོས་བསྡུའི་འོས་མི་གསུམ་ཆ་གིས་བགྲོ་གླེང་བྱས་དུས་གང་ལ་ཏན་ཏན། ལའེ་ཆིན་ཏུའུ་གིས་ད་ལྟ། ཁོས་བཤད་སོང་ཨ། རྒྱ་ནག་དམར་ཤོག་གི་ལངས་ཕྱོགས་ཀྱི་སྒང་ནས་བཤད་ཡ་ན། ཐའེ་ཝན་གྱི་མི་གསུམ་ཆ་འོས་མི་ནང་ན་ཡོད་ཡ་གི་སྲིད་འཛིན་འོས་འདེམས་བྱེད་ཀྱི་ཡོད་ཡོད་ཟེར་ཡ་དེ་ཁོས་སྲིད་འཛིན་ཁོ་རང་བརྩི་གི་ཡོད་མ་རེད། དེ་ངོས་ལེན་ཁོ་རང་བྱེད་ཀྱི་ཡོད་བ་མ་རེད་ཅེས་དེ་རེད། ཐ་ན་འོས་ཤོག་བླུག་ཡ་དང་སྲིད་འཛིན་དང་སྲིད་གཞུང་དང་ཐའེ་ཝན་སྲིད་གཞུང་དང་དེ་ཚོ་རྩ་བ་ཉིད་ནས་ཁོས་ཁས་ལེན་བྱེད་ཀྱི་ཡོད་བ་མ་རེད་ལ། ད་འོས་ཤོག་གི་མཇུག་འབྲས་དེ་ག་འདྲ་ཡིན་ཡང་རྒྱ་ནག་གཞུང་གིས་གཞུང་འབྲེལ་ཡིན་ངོས་ལེན་བྱེད་ཀྱི་ཡོད་བ་མ་རེད། ད་ཡིན་ན་ཡང། ཡང་ཐའེ་ཝན་མི་མང་གིས་ཁོ་རང་ཚོའི་རྒྱལ་ཁབ་དེ་གའི་འགོ་ཁྲིད་སུ་ཡིན་པ་ཁོ་རང་ཚོས་འདེམ་ཡ་དང་ཁོ་རང་ཚོས་ཐག་གཅོད་བྱེད་ཀྱི་ཡོད་རེད། རྒྱལ་བ་རིན་པོ་ཆེས་གཅིག་འདི་གསུངས་དེ་ཡང་དག་རང་རེད་ཐའེ་ཝན་གྱི་མ་འོངས་པ་དང་ཐའེ་ཝན་གྱི་མ་འོངས་པ་ག་འདྲ་བསྒྲུབ་དགོས་ན་དེ་ཐའེ་ཝན་མི་མང་གིས་ཐག་གཅོད་བྱེད་ཡ་མ་གཏོགས་དེ་སུ་གཅིག་ལ་དེ་ལ་ཇུས་གཏོགས་བྱེད་ཡ་གི་དབང་ཆ་ཁོ་རང་ཡོད་ཡ་མ་རེད་དེ་འདྲ་ཡིན་དུས་གང་ལ་ད་ཡིན་ན་ཡང་ཡང་ཚོགས་པ་རྒྱ་ནག་དང་འབྲེལ་བ་ཡག་རེད་ཡོད་ཡ་དེ་ཚོས་ཐོབ་པ་ཡིན་ན་རྒྱ་ནག་གི་གཅིག་ཚོང་ལས་དང་ཡང་སོ་སྲིས་ཀྱི་རྣམ་པ་གང་ནས་ཡང་འབྲེལ་བ་ཐག་ཉེ་རུ་བཟོ་ཡ་གི་རྣམ་འགྱུར་ཅིག་སྟོན་ཡ་དེ་འདྲ་ཁྱད་པར་འགྲོ་གི་རེད་མ་གཏོགས་རྩ་བའི་ལངས་ཕྱོགས་སྒང་ནས་ནི་རྒྱ་ནག་དམར་ཤོག་གིས་ཐའེ་ཝན་སྲིད་གཞུང་ངོས་ལེན་བྱེད་ཀྱི་ཡོད་བ་མ་རེད་ཐའེ་ཝན་སྲིད་འཛིན་ངོས་ལེན་བྱེད་ཀྱི་ཡོད་བ་མ་རེད་ཐའེ་ཝན་མི་མང་དེ་ནི་རང་བཙན་རྒྱལ་ཁབ་ཅིག་གི་ངོ་བོར་བསྡད་ཡོད་ཡ་ཐ་ན་ཐའེ་ཝན་གྱི་ཕཱ་སི་པོ་ཏི་ཁོ་རང་ངོས་ལེན་བྱེད་ཀྱི་ཡོད་པ་མ་རེད་དེ་འདྲ་ཡིན་དུས་གང་ལ། རྒྱ་ནག་དམར་ཤོག་གཞུང་གིས་ངོས་ལེན་བྱེད་མ་བྱེད་ལ་ཁྱད་པར་ཅི་ཡང་འགྲོ་གི་མ་རེད་དེ་ཐའེ་ཝན་མི་མང་གི་ཐག་གཅོད་རེད། གཞི་རྩའི་ད་རེས་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་སླེབས་ལ་ཉེ་བ་དང་འབྲེལ་རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་ལ་ཐེ་ཇུས་བྱེད་ཤུགས་ཆེ་རུ་བཏང་ཡོད་པ་གནས་ཚུལ་མང་དག་ཞིག་ཐོན་ཡོད་པ་རེད། ལེ་ཚན་འདིའི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཉེ་ཆར་འཚོགས་པའི་བོད་མིའི་བརྡ་འཕྲིན་ཆེད་ལས་པའི་ཚོགས་འདུའི་སྐོར་ལ། ཚོགས་འདུ་ཚོགས་ཡུལ་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་སློབ་སྤྱི། བསྟན་འཛིན་པ་སངས་ལགས་སུ། གཡུ་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། ཕྱི་ཟླ་དང་པོའི་ཚེས་པ་གསུམ་དང་བཞི་ཉིན་ག་ལ་ཡ་ད་ལྟ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཚན་ཐོག་གི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་ལ་ཡ་ད་ལྟ་ང་རང་ཚོ་ད་མི་དགེའི་སློབ་སྤྱི་གནང་སྐོར་བ་དེ་ཡ་དེ་རིང་ཆེད་ལས་པའི་ཚོགས་འདུ་དེ་འདྲ་ཅིག་ཚོགས་གནང་དུའང་ཞུས་ཙང། སྔོན་ལ་ཡ་འདི་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་དེ་རིང

ལགས་སོ། ཨ་ནི། གཅིག་ད་ལྟ་ད་རིང་ཚོགས་འདུ་འདིའི་ནང་ལ་ཡང་ད་དཔེར་ན་ང་རང་ཚོའི་བོད་པ་ཕྲུ་གུ་ཚོ་ད་ད་ལྟ་ལ་མཐོ་སློབ་ཐོན་མཁན་གྱི་ནང་ནས་ཆེད་ལས་པ་ད་ལྟ་དེ་ད་དྲིན་ཁོ་རེ་ག་ང་ཉིད་ང་རང་ཚོ་ཀ་མེད་ཞུ་གི་མཛད་ད་དེ་ཚོའི་ཐོན་མཁན་དེ་ཚོའི་ཐོག་ལ་ཡ་ཨ་ནི་གཅིག་དབུས་བོད་མིའི་སྒྲིག་འཛུགས་རེད་ད་ཏཱ་ལའི་བླ་མའི་མཐོ་སློབ་ཁང་རེད་ད་ནི་གཅིག་འབྲེལ་ཡོད་སྤྱི་ཚོགས་རེད་དེ་ཚོའི་ཐོག་ནས་ཅིག་ཁོ་ཚོ་ལ་ཡ་ཅིག་ཧ་ཤུག་རེད་ད་མང་རུ་འགྲོ་ཡ་ཡིན་ནའི་རེད་ད་སློབ་སྦྱོང་གནས་ཚད་མཐོར་གཏང་ཡ་ཡིན་ནའི་རེད་དེ་ཚོའི་གོ་སྐབས་ལ་ད་ཆ་རྐྱེན་ག་འདྲ་བྱུང་ཡ།

ལགས་སོ། ད་ད་ལྟ་དབུས་བོད་མིའི་སྒྲིག་འཛུགས་རེད་དེ་ག་ནང་བཞིན་ད་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ཡ་ད་སྒེར་གྱི་ད་ལྟ་དེ་མིན་སྨོན་ལམ་རིག་མཛོད་ཁ་ནང་བཞིན་གྱི་ད་ཅིག་སོ་སོ་རང་སྒེར་གྱི་འཕྲུལ་ལས་འཛུགས་མཁན་འདྲ་ཡོད་རེད་དེ་འདྲའི་ནང་ལ་ཡ་ད་ད་སྦེང་ལོར་ར་ནས་བོད་ཕྲུག་དེ་འདྲའི་ད་ཆེད་ལས་དེ་འདྲའི་ད་འབྲིང་མཐོན་པོ་དེ་འདྲའི་ཡང་ཕྱག་ལས་གནང་མཁན་ཡོད་རེད་པ་ད་ལྟ།

ལགས་སོ་ད་ངས་བཀའ་འདྲི་མཐའ་མ་ཞུ་ཡ་དེ། ད་ད་ལྟ་གོང་དུ་ང་རང་ཚོ་འདི་གསུངས་སོང་ང་སྲིད་སྐྱོང་མཆོག་ཕ་གིར་ཕེབས་བྱས་ད་ཅིག་ད་ལྟ་བོད་ཕྲུག་ཚོ་ཆེད་ལས་ཀྱི་མི་སྣ་དེ་ཚོ་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་ཅིག་འཕྲུལ་རིག་སྡེ་ཚན་ནང་ལ་ཡ་གོ་སྐབས་སྤྲད་ཡ་ད་ལག་རྩལ་སྦྱོང་བརྡར་བྱེད་ཡ་ད་ད་ཅིག་ཆ་རྐྱེན་གཅིག་བསྐྲུན་ཡག་གི་འཆར་གཞི་ཞིག་འདུག་ཨང་ལོ་དེ་ཡིན་པས་ན་ད་ད་ང་རང་ཚོའི་སྤྱི་ཚོགས་ནང་ཟེར་བ་ཡིན་ན་ཆེད་ལས་མི་སྣ་དཔེར་ན་ད་ཕྱི་ལུགས་ཀྱི་ཐོན་པའི་སྨན་པ་དེ་འདྲ་ཡིན་པ་ཡིན་ན་མི་ཚང་མ་ད་བཞུགས་ཡ་ཡོད་མ་རེད་མང་པོ་ཅིག་ཕྱི་རྒྱལ་ལ་འགྲོ་ཡ་ཡོད་རེད་ད་འདི་ག་རེ་རེད་ཟེར་ན་ཕྱི་རྒྱལ་ལ་གོ་སྐབས་ཆེ་བ་ཡོད་རེད་ཕྱི་རྒྱལ་ལ་གླ་ཆ་ཡག་པ་ཡོད་རེད་ད་ད་ལྟ་དཔེར་ན་རྒྱ་གར་ནང་ལ་ཡ་ད་ལྟ་ཆེད་ལས་བོད་པ་ཚོ་ཕྱག་ལས་གནང་མཁན་ཚོ་དཔེ་ཅིག་གླ་ཆ་ཡག་པོ་ཡོད་ཀྱི་རེད་དེ་ཡིན་དུས་ཙང་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་ནང་ལ་ཞུགས་པ་ཡིན་ན་ད་སོ་སོ་དངོས་གནས་སེམས་ཤུགས་དང་གཅིག་ཐོག་ནས་ཞུགས་ན་མ་གཏོགས་གླ་ཆའི་ཐོག་ནས་དེ་འདྲས་རང་སྤྲད་ཐུབ་ཀྱི་མ་རེད་དེ་འདྲས་ཐོག་ལ་ཡ་གཅིག་ཡང་འཇོན་མ་དཀའ་ངལ་འདྲ་བ་འཕྲད་ཀྱི་རེད་དགོངས་ཀྱི་ཡོད་ན། དཀའ་ངལ་དེ་དེ་བ་དེ་དཀའ་ངལ་འཕྲད་བཞིན་པ་རེད་དྲན་སྲིད།

འོ། ད་སློབ་སྤྱི་མཆོག་ལ་ཡ་གཅིག་བཀའ་འདྲི་མ་ཞུས་རང་ཞུ་ཁེལ་སོང། ད་ད་སློབ་སྤྱི་མཆོག་ནས་ཨང། སློབ་སྤྱི་མཆོག་ནས་ད་ད་ཕྱི་རྒྱལ་ད་ད་གོ་སྐབས་ཡག་ས་ལ་ཡང་ད་ཆེད་ལས་པ་མང་པོ་ཅིག་འདུག་ཆེ་འགྲོ་གི་ཡོད་རེད་ད་མི་དེ་གའི་ཞུ་མཁན་མི་གཞུང་ཞབས་ཕྱི་ཞུ་མཁན་མི་སྤྱི་ཚོགས་ནང་ཞབས་ཕྱི་ཞུ་མཁན་ད་ཡོད་རེད་ད་ཡིན་ནའི་ང་ཚོ་ཁྲོང་པ་དེ་མང་བ་ཅིག་འགྲོ་གི་ཡོད་དུས་ད་ནས་དེའི་ཐོག་ལ་ཡང་བློ་འཚབ་འདུག་སློབ་སྤྱི་སྒེར་གྱི་ཐོག་ནས་ལས་ཀ་གནང་གི་འདུག་བ་དེ་ཡིན་དུས་ད་ནས་ད་དེ་བློ་འཚབ་ཡོང་ཡ་དེ་ག་རེ་གང་གི་ཐོག་གླ་ཆ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། གོ་ལའི་མཛངས་མའི་འགྲན་བསྡུར་ནང་ཞུགས་མཁན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བཅའ་བཞུགས་གནང་མཁན་བཙན་བྱོལ་ནང་གི་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ནས་བོད་རྒྱལ་ལོ་ཞེས་འབོད་པའི་རྐྱེན་གྱིས་རྒྱ་ནག་གིས་གནོན་ཤུགས་སྤྲད་དེ་མུ་མཐུད་ནས་མཉམ་ཞུགས་བྱེད་བཅུག་མེད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་འདི་ལོ་བོད་རང་སྐྱོང་ལྗོངས་ཅེས་པའི་འབོད་པའི་ནང་ཨ་སྒོར་ཐེར་འབུམ་བཅུ་གཅིག་དང་གྲངས་ཆུང་གསུམ་མ་གནས་བེད་སྤྱོད་ཀྱིས་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་གཏོང་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་པ་དེར་སེམས་འཚབ་བྱ་ཡུལ་ཞིག་ཏུ་གྱུར་ཡོད་འདུག། སྲིད་འཛིན་ཞི་ཅིན་ཕིང་གིས་འཛམ་གླིང་ནང་ཞི་བདེ་བརྟན་ལྷིང་ཡོང་ཐབས་སུ་ཨ་རི་དང་རྒྱ་ནག་གཉིས་བར་འབྲེལ་བ་ཡག་པོ་དགོས་རྒྱུ་གལ་འགངས་ཆེན་པོ་རེད་ཅེས་གསུངས་འདུག། རྒྱ་ནག་གིས་ཨ་མི་རི་ཀ་ལ་ཐའེ་ཝན་གྱི་གནད་དོན་ཐོག་ག་དུས་ཡིན་ཀྱང་ནང་འགྲིག་རྩ་བ་ནས་བྱ་རྒྱུ་མིན་ཞེས་ཚིག་ཐག་ཆོད་པོའི་ངང་བཤད་བཞག།